ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དྲུག་པའི་ཚེས་ཉི་ཤུ་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བརྒྱད་པའི་ཚེས་བཅུ་རེས་གཟའ་ཕུར་བུའི་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ་བ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ས་ཕྱོགས་གང་སར་རང་བྱུང་གི་གོད་ཆག་འབྱུང་བཞིན་པར་ཐུགས་སྨོན་མཛད་ཡོད་པའི་སྐོར་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། བོད་ནང་གི་རྭ་རྒྱ་དགོན་པ་དང་གྲོང་ཚོ་གཉིས་ནང་སྤྲིན་པ་གས་གཏོར་བྱུང་བའི་རྐྱེན་གྱིས་ཆུ་ལོག་བྱུང་སྟེ་རྒྱུ་ནོར་ལ་གོད་ཆག་ཆེན་པོ་བྱུང་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། ཐའེ་ཝན་དགེ་ལུགས་མཐུན་ཚོགས་ཀྱི་གོ་སྒྲིག་འོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བརྒྱད་པའི་ཚེས་བཞི་ནས་དྲུག་བར་ཉིན་གྲངས་གསུམ་རིང་ཐའེ་ཝན་རྒྱལ་ས་ཐའེ་པེ་ནང་རྒྱལ་ཁབ་ཕྱི་ནང་གི་བོད་བརྒྱུད་ནང་བསྟན་དགེ་འདུན་པ་དང་རྒྱ་བརྒྱུད་གཉིས་ཀྱི་དགེ་འདུན་པ་སུམ་བརྒྱ་སྐོར་ཞིག་གཙོ་བོར་གྱུར་བའི་སྨོན་ལམ་གྱི་སྦྱིན་བདག་ཆེན་པོ་དང། དད་ལྡན་མང་ཚོགས་སྟོང་ཕྲག་བརྒལ་བ་ལྷན་འཛོམས་ཐོག་ལ་སྐབས་གསུམ་པའི་དགེ་ལུགས་སྨོན་ལམ་ཆེན་མོ་འཚོགས་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། དམིགས་བསལ་བཅར་འདྲི་ལེ་ཚན་ནང་དབུས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་སུ་ཝི་ཐེག་ཞེས་པའི་དང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་བྱུང་བ་དང་དེའི་དམིགས་ཡུལ། ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ལས་འགུལ་འདི་འགོ་བཙུགས་ནས་ད་བར་ཕྱི་སྡོད་བོད་རིགས་གཞོན་སྐྱེས་ཚོས་དོ་སྣང་བྱེད་ཕྱོགས་དང་དང་བླངས་ལས་འགུལ་དེའི་ནང་ཚོགས་མི་ཇི་ཙམ་ཡོད་མེད་སོགས་སྐོར་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ལེ་ཚན་དེའི་ནང་དབུས་བོད་མིའི་སྒྲིག་འཛུགས་ཀྱིས་རྒྱལ་སྤྱིའི་ནང་བོད་དོན་ཞུ་གཏུག་གི་ལས་འགུལ་ཤུགས་ཆེ་རུ་གཏོང་རྒྱུའི་འཆར་གཞི་ཡོད་པའི་སྐོར་དབུས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་སུ་བཀའ་འདྲི་ཞུས་པའི་གནས་ཚུལ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ་གི་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་པའི་གོང་དེར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ས་ཕྱོགས་གང་སར་རང་བྱུང་གོད་ཆག་བྱུང་བཞིན་པར་ཐུགས་སྨོན་མཛད་པའི་སྐོར་ལ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིབ་ཕྲ་དེ་ངོས་ནས་སྙན་སྒྲོན་ཞུ་གི་ཡིན། འདི་ཚེས་བཅུ་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལ་དྭགས་ཞི་བའི་ཚལ་ཕོ་བྲང་ནས། དེང་སྐབས་འཛམ་གླིང་གི་ས་ཁུལ་གང་སར་ཆུ་ལོག་དང་མཚོ་ཡོམ། མེ་སྐྱོན་སོགས་ཀྱིས་མི་རྒྱུ་གཉིས་ལ་གནོད་རྐྱེན་ཡོང་བཞིན་པར་ཐུགས་གསོའི་གསུང་འཕྲིན་ཞིག་བསྩལ་བའི་ནང་ངོས་ནས་འཛམ་གླིང་ནང་རང་བྱུང་གོད་ཆག་རིགས་ཡོང་བཞིན་པར་ཐུགས་གསོ་དང་དཀའ་སྡུག་གི་ནང་མི་རྣམས་ལ་རོགས་སྐྱོར་གྱི་ཐབས་ཤེས་བྱེད་བཞིན་ཡོད་ཅེས་བཀའ་བསྩལ་འདུག། གོང་ས་མཆོག་གི་གསུང་འཕྲིན་ནང་འདས་པའི་ཉིན་ཤས་རིང་རྒྱ་ནག་ལྷོ་རྒྱུད་ཀྱི་ས་ཁུལ་ཁག་དང་བོད་ནང་གི་ས་ཁུལ་རེ་ཟུང་ལ་ཆུ་ལོག་གི་རྐྱེན་གྱིས་མི་རྒྱུ་གཉིས་ལ་རྐྱེན་ངན་གོད་ཆག་དང་ཚེ་སྲོག་ཤོར་བ་ཁག་ལ་ངོས་ནས་ཐུགས་སྨོན་གནང་གི་ཡོད་ཅེས་དང། ང་ཚོ་ཚང་མ་འགྲོ་བ་མི་གཅིག་མཚུངས་ཡིན་སྟབས་ཚང་མས་མི་ཚེ་སྐྱིད་པོ་ཡོང་བའི་རེ་བ་དང་གནོད་འཚེའི་རིགས་ལ་གཡོལ་ཐབས་གནང་གི་ཡོད་པས་ང་ཚོ་ཚང་མས་གཅིག་ཕན་གཅིག་གྲོགས་ཀྱིས་ཕན་ཚུན་རོགས་རམ་གནང་དགོས་པའི་འགན་ཁུར་ཡོད་པ་བཀའ་བསྩལ་འདུག་དེ་བཞིན་དེ་རིང་ལ་དྭགས་ཞི་བའི་ཚལ་ཕོ་བྲང་དུ་སཱི་ཤེས་ཡོན་སློབ་གསོའི་ཚོགས་ཆེན་གྱི་ཚོགས་བཅར་བ་ཚོར་མཇལ་ཁའི་སྐབས། གོང་ས་མཆོག་གིས་ངོས་ནས་རྒྱ་ནག་མི་མང་ལ་གདུང་སེམས་མཉམ་སྐྱེད་མཚོན་ཆེད་གནོད་ཐེབས་ཁུལ་དུ་ཞལ་འདེབས་ཕུལ་ཐུབ་པའི་རེ་བ་དང་གནས་སྟངས་དེ་ལྟ་བུའི་འོག་ཏུ་ངོས་ནས་འཛམ་གླིང་ཡོངས་ཀྱི་གཅེན་གཅུང་རྣམས་ནས་རང་བྱུང་གོད་ཆག་བྱུང་ཡུལ་གྱི་མི་མང་ཚོར་ཐུགས་སྨོན་ཡོང་བའི་རེ་སྐུལ་ཞུ་བཞིན་ཡོད་ཅེས་གསུངས་འདུག། ད་དེ་རིང་ཨ་མདའ་གོ་སྐབས་འདི་བཟུང་ནས་ཨ་མདའ་རྒྱ་ནག་ཅིག་གི་ད་ཆུ་ལོག་ཏུ་ཨ་དེ་འདྲ་གི་རྐྱེན་པས་ཅིག་གིས་མི་མང་པོ་ཅིག་གིས

ཨེ་ནས་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་ཏེ་ད་འཛམ་བུ་གླིང་འདི་གང་གི་མི་འབོར་ཆེ་ཤོས་ཆགས་བསྡད་ཡོད་རེད་ས་དེ་འདྲ་ཡིན་དུས་སྔོན་མ་རང་ནས་ཚང་མ་བློ་ལ་བདེ་ཞིང་སྐྱིད་པ་བྱུང་ན་བསམས་ནས་སྨོན་ལམ་རྒྱབ་བསྡད་ཀྱི་ཡོད་ཨེ་ནས་དཀའ་ངལ་འཕྲད་ལེ་བ་དེ་དེ་ང་དམིགས་བསལ་གྱི་ཨེ་ནས་སེམས་གསོ་བཏང་གི་ཡོད། འདི་ལོ་དབྱར་དུས་དང་འབྲེལ་འཛམ་གླིང་གི་ས་ཁུལ་གང་སར་ཆུ་ལོག་གི་གནོད་སྐྱོན་འདྲ་མིན་བྱུང་ཡོད་ཅིང་ལྷག་པར་དུ་སྤྱི་ཟླ་བདུན་པའི་ནང་བོད་ནང་གི་བསང་ཆུ་རྫོང་དུ་དྲག་ཆར་འདམ་རུད་ཀྱིས་མི་བཞི་རྐྱེན་འདས་སོང་ཡོད་པ་རེད་ལ། དེ་བཞིན་སྤྱི་ཟླ་བརྒྱད་པའི་ཚེས་དགུ་ཉིན་བོད་ནང་གི་རྭ་རྒྱ་དགོན་གྲོང་གཉིས་སུ་ཆུ་ལོག་གིས་རྒྱུ་ནོར་ལ་གོད་ཆག་གི་གནས་ཚུལ་བྱུང་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་གཡུ་སྒྲོན་ནས་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། བོད་མཐོ་སྒང་གི་ཆུ་དང་བརླན་གཤེར་གྱི་གནམ་གཤིས་ནི་རྒྱ་ནག་གི་ལྷོ་ཕྱོགས་ས་ཁུལ་ནང་གངས་བབས་ཤུགས་ཇེ་ཆེར་འགྲོ་མིན་དང་འབྲེལ་བ་ཆེན་པོ་ཡོད་པའི་སྐོར་རྒྱ་ནག་གི་ཁོར་ཡུག་ཐོག་ལ་ཉམས་ཞིབ་ཚན་རིག་པས་ངོས་འཛིན་གནང་གི་ཡོད་པའི་གནས་ཚུལ་འདུག་དེ་ཡང་རྒྱ་ནག་གི་པེ་ཅིང་གཙུག་ལག་སློབ་ཆེན་གྱི་མཁའ་རླུང་དང་རྒྱ་མཚོའི་ཐད་ཀྱི་ཚན་རིག་པའི་ཆེད་ལས་པ་ལིས་པིང་ཝང་དང།

བོད་མཐོ་སྒང་གི་ཆུ་དང་བརླན་གཤེར་གྱི་གནམ་གཤིས་ནི་རྒྱ་ནག་གི་བྱང་ཕྱོགས་ས་ཁུལ་ནང་ཁ་བ་བབས་ཚད་བརྒྱ་ཆ་དྲུག་ཅུ་ཉུང་བ་ཡོད་པ་དེ་ཡིས་ས་ཁུལ་དེ་དག་ནང་བརླན་གཤེར་གྱི་གནས་སྟངས་ཧ་ཅང་གི་ཉུང་དུ་འགྲོ་བཞིན་ཡོད་པ་དང་དེ་ལས་ལྡོག་སྟེ་རྒྱ་ནག་གི་ལྷོ་ཕྱོགས་ཁུལ་དུ་བརྒྱ་ཆ་གཅིག་སྟོང་ལྔ་བརྒྱ་ཡི་ཁ་བ་བབས་ཤུགས་ཆེ་རུ་འགྲོ་བཞིན་ཡོད་ཅིང། རྒྱ་ནག་གི་བྱང་ཕྱོགས་ས་ཁུལ་ནང་རླུང་གྲང་མོ་དང་རྒྱ་ནག་གི་ལྷོ་ཕྱོགས་ཀྱི་བཞའ་ཚན་བསྡོམས་ནས་དམིགས་བསལ་སྤྱི་ཟླ་བཅུ་གཅིག་ནས་སྤྱི་ཟླ་གསུམ་པ་བར་ལ་གངས་བབས་ཤུགས་ཆེ་བ་ཡོད་པའི་སྐོར་བཀོད་ཡོད། ད་དུང་བོད་མཐོ་སྒང་གི་ཆུ་དང་གནམ་གཤིས་བཞའ་ཚན་གྱིས་རྒྱ་ནག་གི་ལྷོ་ཕྱོགས་ཁུལ་དུ་དགུན་ཁའི་དུས་ཀྱི་བཞའ་ཚན་ཡང་ཧ་ཅང་གི་ཤུགས་ཆེ་རུ་འགྲོ་བ་དང་དེ་ཡིས་འགྲོ་བ་མི་རྣམས་ལ་ལུས་ཁམས་མི་བདེ་བའི་དཀའ་ངལ་བཟོ་གི་ཡོད་པའི་སྐོར་བཀོད་འདུག་ད་རེས་བཏོན་པའི་ཉམས་ཞིབ་ཀྱི་དཔྱད་རྩོམ་དེ་ནི་འཕེལ་རིམ་ཁག་ཅིག་དང་དམིགས་བསལ་བོད་མཐོ་སྒང་ནི་རྒྱ་ནག་གི་དགུན་ཁའི་གནམ་གཤིས་ནང་ཧ་ཅང་གི་གལ་འགངས་ཇི་ཙམ་ཡིན་པ་དང་ལྷག་པར་དུ་ཕྱི་ཟླ་བཅུ་གཅིག་ནས་ཕྱི་ཟླ་གསུམ་པའི་བར་གྱི་གནམ་གཤིས་ཚ་གྲང་གནས་སྟངས་གོ་རྟོགས་སྤེལ་བའི་ཆེད་དུ་ཡིན་པ་གནས་ཚུལ་བཀོད་འདུག།

དྲག་ཆར་དང་སྤྲིན་པ་གྱེས་ཐོར་བྱུང་སྟེ་ཡུལ་དེའི་རྭ་རྒྱ་དགོན་གཉིས་ནང་ཆུ་ལོག་གིས་ཁང་པ་ཆུས་ཁེངས་པ་དང་རླངས་འཁོར་དང་ཅ་དངོས་རིགས་ཆུས་ཁྱེར་བའི་གནས་སྟངས་འོག་རྒྱུ་ནོར་གོད་ཆག་བྱུང་ཡོད་ན་ཡང་ད་ལྟའི་ཆར་མི་སྣ་ལ་ཤི་རྨས་ཐེབས་པའི་གནས་ཚུལ་མེད་པ་དང་རྒྱ་ནག་གཞུང་གིས་ས་གནས་ཀྱི་ཆུ་ལོག་དང་འབྲེལ་བའི་པར་དང་བརྙན་སོགས་དྲ་ལམ་ཁག་ཏུ་བརྒྱུད་སྤེལ་ཐད་དམ་དྲག་བྱེད་བཞིན་ཡོད་པ་བོད་ཕྱི་ནང་གཉིས་ཀྱི་བོད་མི་གཉིས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང་གོང་ཞུས་བོད་ནང་གི་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ། ཆུ་ལོག་དེ་གཙོ་བོ་རྭ་རྒྱ་དགོན་པའི་རྒྱབ་རི་ཨ་མྱེས་ཁྱུང་མགོན་ནང་སྤྲིན་པ་གྱེས་ཐོར་རྐྱེན་གྱིས་བྱུང་བ་ཡིན་པ་དང་ཉེ་འདབས་སུ་ཆགས་པའི་དགོན་གྲོང་གཉིས་ནང་ཆུ་ལོག་ཤུགས་ཆེན་རྒྱུགས་ཡོད་ཀྱང་ཆར་བ་འབབ་མཚམས་ཆད་རྗེས་རྒྱ་ནག་གཞུང་འབྲེལ་རོགས་སྐྱོར་མི་སྣ་ཉེ་འཁོར་ས་གནས་སུ་སླེབས་ཡོད་པ་དང་དེ་འབྲེལ་བརྙན་ཁག་ཅིག་དྲ་ལམ་དུ་ཁྱབ་བཞིན་པའི་ནང་ཆུ་ལོག་གིས་དགོན་པའི་འདུ་ཁང་གི་རྐེད་མཚམས་བར་ཆུས་ཁེངས་ཡོད་པ་དང་འཁོར་ཁང་ཁག་ཏུ་ཆུས་ཁེངས་བཞིན་པ་མ་ཟད་ལམ་འགྲམ་ཁག་ཏུ་ཡོད་པའི་རླངས་འཁོར་ཆུ་ལོག་གིས་འཁུར་བཞིན་པ་སོགས་མཐོང་རྒྱུ་འདུག། ཕྱི་ཚེས་དགུ་ཉིན་མཚོ་སྔོན་ཞིང་ཆེན་གནམ་གཤིས་བརྟག་དཔྱད་ཁང་གིས་རྨ་ཆེན་རྫོང་རྭ་རྒྱ་ཕྱོགས་སུ་དྲག་ཆར་ཡོང་རྒྱུའི་ཉེན་བརྡ་རིམ་པ་གཉིས་པའི་ཚོན་མདོག་སེར་པོ་བཏང་ཡོད་པ་དང་ཉེན་བརྡའི་ནང་ཆུ་ལོག་དང་རི་ཉིལ་འདམ་ཉིལ་སོགས་ཡོང་རྒྱུའི་ཉེན་ཁ་ཡོད་སྐོར་བསྒྲགས་ཡོད་འདུག་ལ་འབྲེལ་ཡོད་གཞན་ཞིག་ནས་ཆུ་ལོག་དེ་རྭ་རྒྱ་གྲོང་རྡལ་གཅིག་པུ་ལས་ཉེ་འཁོར་ས་གནས་གཞན་ཁག་དང་འབྲོག་ས་སོགས་སུ་ཆེ་བ།

ཐེ་ཝན་དུ་དགེ་ལུགས་མཐུན་ཚོགས་ཀྱི་གོ་སྒྲིག་འོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བརྒྱད་པའི་ཚེས་བཞི་ནས་དྲུག་བར་ཉིན་གྲངས་གསུམ་རིང་ཐེ་ཝན་རྒྱལ་ས་ཐའེ་པེའི་ནང་རྒྱལ་ཁབ་ཕྱི་ནང་གི་བོད་བརྒྱུད་ནང་བསྟན་གྱི་དགེ་འདུན་པ་དང་རྒྱ་བརྒྱུད་གཉིས་ཀྱི་དགེ་འདུན་པ་སུམ་བརྒྱ་སྐོར་ཞིག་གཙོ་བོར་གྱུར་བའི་སྨོན་ལམ་གྱི་སྦྱིན་བདག་ཆེན་པོ་དང་དད་ལྡན་མང་ཚོགས་སྟོང་ཕྲག་བརྒལ་བ་ལྷན་འཛོམས་ཐོག་ལ་སྐབས་གསུམ་པའི་དགེ་ལུགས་པའི་སྨོན་ལམ་ཆེན་པོ་ཚོགས་ཡོད་པའི་སྐོར་ལ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་སྙན་སྒྲོན་ཞུ་བ་ཡིན།
ཐའེ་ཝན་དགེ་ལུགས་མཐུན་ཚོགས་ཀྱི་གོ་སྒྲིག་འོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བརྒྱད་པའི་ཚེས་བཞི་ནས་དྲུག་བར་ཉིན་གྲངས་གསུམ་རིང་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་རུ། རྒྱལ་ཁབ་ཕྱི་ནང་གི་བོད་བརྒྱུད་ནང་བསྟན་གྱི་དགེ་འདུན་པ་དང་རྒྱ་བརྒྱུད་གཉིས་ཀྱི་དགེ་འདུན་པ་སུམ་བརྒྱ་སྐོར་ཞིག་གཙོ་བོར་གྱུར་བའི་སྨོན་ལམ་གྱི་སྦྱིན་བདག་ཆེན་པོ་དང་དད་ལྡན་མང་ཚོགས་སྟོང་ཕྲག་བརྒལ་བ་ལྷན་འཛོམས་ཐོག་སྐབས་གསུམ་པའི་དགེ་ལུགས་སྨོན་ལམ་ཆེན་མོ་ཚོགས་འདུག། སྨོན་ལམ་གོ་སྒྲིག་ཚོགས་ཆུང་གི་ཚོགས་མི་འབྲས་སྤུངས་བཀྲ་ཤིས་སྒོ་མང་གྲྭ་ཚང་གི་དགེ་བཤེས་འཕྲིན་ལས་རྒྱ་མཚོ་ལགས་ནི་དགའ་ལྡན་ཕོ་བྲང་ཡིག་ཚང་གི་མཐུན་སྦྱོར་འོག་ཐའེ་ཝན་དུ་ཕྱིན་ཏེ་འདས་པའི་མི་ལོ་བཅུ་གསུམ་ཙམ་ཞིག་ཁུལ་དེར་ཡུལ་མི་ཚོར་ནང་ཆོས་ངོ་སྤྲོད་དང་འབྲེལ་བའི་ཞབས་ཞུ་སྒྲུབ་མུས་ཡིན་འདུག་ཅིང་ཐེངས་འདིའི་སྨོན་ལམ་ཆེན་མོའི་སྟེང་རྒྱ་ནག་སྐམ་ས་ཆེན་མོ་ནས་རྒྱ་རིགས་དད་ལྡན་པ་ཁག་ཅིག་ལྷན་ཞུགས་གནང་ཡོད་པར་འགྲེལ་བརྗོད་གནང་བྱུང།
རྒྱ་ནག་སྐམ་ས་ཆེན་མོ་ནས་གང་ལ་གང་འཚམ་མང་པོ་ཡོད་ས་རེད་བསམ་བསམ་ཅིག་འདུག་ད་ཡིན་ན་ཡང་ཁོ་ཚོ་སྐམ་ས་ཆེན་པོ་ཡིན་ཟེར་ན་ཐོ་བརྒྱབ་ན་ཡང་ཁོ་ཚོ་ལ་ཡང་དཀའ་ངལ་ཅིག་འཕྲད་གི་རེད་བ། དེ་འདྲ་ཡིན་དུས་ད་གང་ལྟར་ང་ཚོས་ཚོད་དཔོག་བྱས་པ་ཡིན་ན་ཅིག་གང་ལ་གང་འཚམ་མང་པོ་བྱུང་ཡོད་བ་རེད་ད་སྐམ་ས་ཆེན་པོ་གཅིག་གི་ཚད་ཀྱི་མ་རེད་ད་འདའ་གི། ད་ཤང་ཀང་ཡིན་ན་འདྲ་མ་ལེ་ཤི་ཡ་ཡིན་ན་འདྲ་ཤིན་ཇཱ་ཕོ་ཡིན་ན་འདྲ་འདི་ཤང་ནི་བརྒྱ་གང་ལ་གང་འཚམ་ཅིག་སླེབས་ཡོད་བ་རེད། ཆོ་འཕྲུལ་སྨོན་ལམ་ཆེན་མོ་ནི་སྟོན་པ་བཅོམ་ལྡན་འདས་ཀྱིས་རྫུ་འཕྲུལ་བསྟན་ནས་མུ་སྟེགས་ཀྱི་སྟོན་པ་དྲུག་ཕམ་པར་མཛད་པ་ན་ཁྱིམ་བདག་དད་པ་ཅན་དག་གིས་མཆོད་པ་སོགས་ཀྱི་དུས་སྟོན་སོགས་བྱས་པ་ལས་བྱུང་བ་ཞིག་ཡིན་ཞིང། བོད་ལ་རྗེ་ཙོང་ཁ་པས་ལྷ་ལྡན་སྤྲུལ་པའི་གཙུག་ལག་ཁང་གི་མདུན་དུ་མཆོད་སྤྲིན་རྒྱ་མཚོ་བསྟར་ཏེ་དུས་ཆེན་བྱས་པ་ལས་ཆོ་འཕྲུལ་སྨོན་ལམ་ཆེན་མོ་ཞེས་པ་དེ་བྱུང་ཡོད་པ་ལོ་རྒྱུས་ན་གསལ་ཡོད། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་ནག་གཞུང་གིས་བོད་བཙན་བཟུང་བྱས་ཏེ་བོད་ཀྱི་རིག་གཞུང་དང་ཡུལ་སྲོལ་གོམས་གཤིས། ཆོས་ལུགས་སོགས་ལ་གཏོར་བཤིག་ཚབས་ཆེན་བཏང་ཡོད། འོན་ཀྱང་བོད་མི་རྣམས་བཙན་བྱོལ་དུ་འབྱོར་བའི་རྗེས་བཙན་བྱོལ་དུ་རི་བོ་དགེ་ལུགས་པའི་ལྷ་ལྡན་སྨོན་ལམ་ཆེན་མོ་ཚུགས་པ་ནས་བཟུང་ད་བར་མི་ཉམས་རྒྱུན་འཛིན་དང། ས་ཁུལ་གཞན་ཁག་ཏུ་དར་འཕེལ་འགྲོ་བཞིན་ཡོད་པ་རེད། ཐའེ་ཝན་ན་ལྟ་བུ་མཚོན་ན་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་དགེ་ལུགས་སྨོན་ལམ་ཆེན་མོ་ཐོག་མར་འགོ་འཛུགས་གནང་སྟེ་དེ་ནས་ཉིས་སྟོང་བཅུ་དགུ་དང་ཉིས་སྟོང་ཉི་ཤུ་རྩ་གསུམ་བཅས་སྐབས་རིམ་པར་ཚོགས་ཡོད་པ་རེད། ཐེངས་འདིའི་དགེ་ལུགས་སྨོན་ལམ་ཆེན་མོའི་བརྗོད་གཞི་ནི་འཛམ་གླིང་ཞི་བདེ་དང། འཁྲུག་རྩོད་དང་འབྱུང་བའི་གོད་ཆག་ཞི་ནས་འབངས་རྣམས་བདེ་སྐྱིད་དཔལ་ལ་རོལ་ཆེད་ཡིན་འདུག་ཅིང།

བུ་བུ་འཁོར་བ་ཡོན་ཏན་མེད་ལ་ལྟོས་གཅན་གཟན་མོ་ནི་ལྟོགས་ནས་སུ་བྱམས་པའི་ཚད་ལས་འདས་ནས་ནི་རང་གི་བུ་ཡང་ཟ་བར་འདོད། ཉིན་དང་པོའི་སྨོན་ལམ་ཐོག་ཐའེ་ཝན་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་དང་ལྟ་གྲུབ་སློབ་དཔོན་བསྟན་འཛིན་རྣམ་གྲོལ་རིན་པོ་ཆེ་རྣམ་གཉིས་ཆེད་ཕེབས་ཀྱིས་མཎྜལ་རྟེན་གསུམ་འདེགས་འབུལ་ཞུས་འདུག་པ་མ་ཟད་དགའ་ལྡན་ཤར་རྩེ་གྲྭ་ཚང་གི་མཁན་ཟུར་བྱང་ཆུབ་ཆོས་ལྡན་རིན་པོ་ཆེ་མཆོག་ཆེད་དུ་རྒྱ་གར་ནས་ཐའེ་ཝན་དུ་སྨོན་ལམ་ལ་བཅར་འདུག་པ་དང། ལྷག་པར་དུ་རྭ་སྟོད་མཁན་པོ་དགེ་བཤེས་བསོད་ནམས་རྒྱལ་མཚན་རིན་པོ་ཆེ་མཆོག་ལྷོ་ཀོ་རི་ཡ་ནས་ཆེད་ཕེབས་ཀྱིས་སྨོན་ལམ་ཆེན་མོའི་ཉིན་མཐའ་མའི་ཚོགས་མགོན་དུ་བཞུགས་ཡོད་པ་རེད། དགེ་བཤེས་འཕྲིན་ལས་རྒྱ་མཚོ་ལགས་ཀྱིས་ཐེངས་འདིའི་སྨོན་ལམ་ཆེན་མོའི་སྐབས་དད་ལྡན་མང་ཚོགས་ཚོས་བཀའ་ཆོས་གསན་རྒྱུར་སྐལ་བཟང་གི་གོ་སྐབས་ཐོབ་པ་མ་ཟད་གཞུང་ཆེན་བཀའ་པོད་ལྔ་ཡི་དམ་བཅའ་བཞག་པ་སོགས་དངོས་སུ་མཇལ་བར་ཧ་ཅང་གི་དགའ་ཚོར་བྱུང་འདུག་ཅེས་འགྲེལ་བརྗོད་གནང་བྱུང། བྱ་བཏང་དགའ་བཏང་ང་ཚོས་བོད་སྐད་ཀྱི་ལམ་ནས་ད་ལྟ་གི་གཞུང་ཆེན་ལྔ་གི་རྩོད་པ་དམ་བཅའ་དེ་ཚུགས་ཀྱི་ཡོད་པ་རེད་དེ་ཡིན་ན་ཡང་ཐད་ཀར་ཐད་ཀར་གྱི་ང་ཚོས་ང་ཚོ་ཡང་གསུང་སྒྱུར་བྱེད་མཁན་ནི་དེ་གི་ཅིག་ནང་དོན་སྙིང་པོ་རགས་བསྒྱུར་གི་ཡོག་རེད་དེ་འདྲའི་ཅིག་ཡོང་དེ་གི་ཁོ་ཚོས་ཅིག་གང་ལ་གང་འཚམ་ཅིག་བཤགས་དམ་ཅིག་བཏགས་ཡོང་དེའི་སྒང་ལ་ད་དཔེ་ཧ་ལས་ལས་ལོ་ཅིག་རེད། གཞན་ཡང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐའེ་ཝན་དུ་ཆེས་ཐོག་མར་ཆིབས་བསྒྱུར་མཛད་པ་ནས་བཟུང་ཁུལ་འདིར་ལན་འགའ་ཤས་ཆིབས་བསྒྱུར་མཛད་དེ་འགྲོ་བ་སྤྱི་ལ་ཕན་པའི་རླབས་ཆེན་གྱི་མཛད་འཕྲིན་མང་དག་ཅིག་བསྐྱངས་ཡོད་པ་མ་ཟད་ཁུལ་འདིར་བོད་བརྒྱུད་ནང་བསྟན་ལ་དམིགས་བསལ་དོ་སྣང་བྱེད་ཡུལ་ཞིག་ཏུ་གྱུར་ཡོད། དཔེར་ན། ཁ་སྔོན་སྤྱི་ཟླ་གསུམ་པའི་ནང་ཐའེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་ཞིབ་འཇུག་ཚོགས་པའི་གོ་སྒྲིག་འོག་རྒྱལ་ས་ཐའེ་པེ་རུ་མཁན་སྤྲུལ་དགེ་བཤེས་དང་སློབ་གཉེར་བ་སོགས་མི་གྲངས་བརྒྱ་མ་ཟིན་ཙམ་མཉམ་ཞུགས་ཀྱིས་བོད་བརྒྱུད་ནང་བསྟན་དར་སྤེལ་གྱི་བགྲོ་གླེང་ཐེངས་བཅུ་གཅིག་པ་དེ་ཚོགས་ཡོད་པ་རེད་ཞུ་མཁན་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར། ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་པཱ་ཏེན་མཆོག་གིས། ཨ་མི་རི་ཀ་བས་རྒྱལ་ཡོངས་བདེ་འཇགས་འཕྲུལ་རིག་དང་ཨ་མི་རི་ཀའི་བློ་འཚབ་གནང་ཡུལ་གྱི་རྒྱལ་ཁབ་ནང་བཟོ་སྐྲུན་བྱས་པའི་དངོས་ཟོག་ཐོག་ལ་མ་རྩ་འཛུགས་མི་ཆོག་པའི་བཀག་སྡོམ་གནང་ཡོད་པ་རེད། རྒྱལ་སྤྱིའི་ཟླ་བརྒྱད་པའི་ཚེས་དགུ་རེས་གཟའ་སྤེན་པའི་ཉིན་ཨ་མི་རི་ཀའི་ནོར་སྲིད་ལྷན་ཁང་གསར་འགོད་གསལ་བསྒྲགས་ཤིག་སྤེལ་བའི་ནང་སྲིད་འཛིན་སྐུ་ཞབས་ཇོ་པཱ་ཏེན་མཆོག་གིས་བཀོད་ཁྱབ་བཏང་བའི་ནང་ཨ་མི་རི་ཀའི་རྒྱལ་ཡོངས་བདེ་འཇགས་དང་ཨ་མི་རི་ཀར་ཉེན་ཁ་བཟོ་མཁན་གྱི་རྒྱལ་ཁབ་ཚོས

ཨ་མི་རི་ཀའི་རྒྱལ་ཁབ་ཀྱི་ས་མཚམས་བརྒལ་ནས་རྒྱལ་ཁབ་གཞན་ནང་མ་དངུལ་འཛུགས་འཇོག་རྒྱུན་མཐུད་ནས་བྱེད་པའི་གནས་སྟངས་དེ་ཡིས་ཨ་མི་རི་ཀའི་དཔལ་འབྱོར་གྱི་ཕན་ནུས་རྒྱུན་བསྲིངས་ནས་ཐོན་ཡོད་པར་བརྟེན་ད་རེས་བཀོད་ཁྱབ་གསར་པ་དེ་ནི་ཨ་མི་རི་ཀའི་རྒྱལ་ཡོངས་བདེ་འཇགས་སྲུང་སྐྱོབ་ཀྱི་བྱ་ཐབས་ཀྱི་དམིགས་ཡུལ་འཛིན་པ་ཞིག་དང་ཆབས་ཅིག་ཨ་མི་རི་ཀས་དུས་ཡུན་རིང་པོའི་ལངས་ཕྱོགས་དཔལ་འབྱོར་གྱི་མ་རྩ་འཛུགས་འཇོག་བྱེད་པའི་ལས་དོན་སྒོ་མོ་འབྱེད་པའི་སྲིད་ཇུས་མུ་མཐུད་རྒྱུན་འཁྱོངས་གནང་རྒྱུའི་དམིགས་ཡུལ་ཡང་འཛིན་ཡོད་པའི་སྐོར་བཀོད་འདུག་འོན་ཀྱང་བཀོད་ཁྱབ་གསར་པ་དེའི་ཟུར་ཆའི་ནང་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་པཱ་ཏན་མཆོག་གིས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ནི་ཨ་མི་རི་ཀའི་བློ་འཚབ་བྱེད་ཡུལ་གྱི་རྒྱལ་ཁབ་ཨང་དང་པོ་ཡིན་པ་ལྟར་རྒྱ་ནག་གཞུང་གིས་དུས་ཡུན་རིང་པོ་ནས་ཚོར་བ་སྐྱེན་པའི་སྔོན་ཐོན་ཅན་གྱི་འཕྲུལ་རིག་ལ་སོགས་པ་འཕེལ་རྒྱས་གཏོང་བཞིན་ཡོད་པ་དང་རྒྱ་ནག་གིས་འཕྲུལ་རིག་དེ་དག་བེད་སྤྱོད་བྱེད་པའམ་ཡང་ན་བེད་སྤྱོད་བྱེད་ཐུབ་པའི་ནུས་པ་ཡོད་པའི་སྐོར་གསུངས་ཡོད། རྒྱ་ནག་ཕྱོགས་ནས་ཨ་མི་རི་ཀའི་གཞུང་གིས་ཚོར་བ་སྐྱེན་པའི་རྒྱ་ནག་གི་ལག་རྩལ་ཚོང་གཉེར་ཁང་རྣམས་ལ་མ་རྩ་འཛུགས་འཇོག་མ་ཆོག་པའི་བཀག་སྡོམ་གྱི་སྤྱི་བསྒྲགས་སྤེལ་བ་དེའི་ཐད་ལ་བློ་འཚབ་ཆེན་པོ་བྱེད་ཀྱི་ཡོད་པ་རེད། དེ་ནི་རྒྱ་ནག་ཚོང་ལས་བློན་ཆེན་ལྷན་ཁང་གིས་ཨ་མི་རི་ཀའི་བཀོད་ཁྱབ་དེའི་ཐོག་ལ་ཧ་ཅང་སེམས་ཁྲལ་ཡོད་པ་དང་བཀོད་ཁྱབ་དེ་ནི་ཚོར་བ་སྐྱེན་པའི་འཕྲུལ་རིག་བཟོ་སྐྲུན་ནང

འདི་ལོའི་ཕྱི་ཟླ་དགུ་པའི་ཚེས་དགུ་ནས་བཅུ་བར་རྒྱ་གར་རྒྱལ་ས་ལྡི་ལི་ནང་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི G20 ཞེས་པའི་རྒྱལ་སྤྱིའི་དཔལ་འབྱོར་ཡར་ཐོན་ལྡན་པའི་རྒྱལ་ཁབ་ཉི་ཤུའི་དབུ་ཁྲིད་ཀྱི་ཚོགས་ཆེན་དེ་རྒྱ་གར་གྱི་གཙོ་སྐྱོང་འོག་འཚོག་རྒྱུའི་འཆར་གཞི་ཡོད་པ་ལྟར་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམ་པས་བོད་ནང་གི་བོད་ཕྲུག་ཚོ་རྒྱ་ནག་གཞུང་གིས་བཙན་ཤེད་ཀྱིས་གཏན་སྡོད་སློབ་གྲྭར་བཅུག་ནས་མི་རིགས་ཀྱི་ངོ་བོ་བསྒྱུར་ཐབས་བྱས་དང་བྱེད་མུས་ཀྱི་གནས་སྟངས་དེ་ལ་གླེང་སློང་དགོས་པའི་སྐོར་ལ་ཨོ་སི་ཀྲེ་ལི་ཡའི་བོད་དོན་ལྷན་ཚོགས་ཀྱིས་འབོད་སྐུལ་ཞུས་ཡོད་པ་དང། འབོད་སྐུལ་དེས་ན་རྒྱ་ནག་གཞུང་གིས་བོད་ཕྲུག་ཚོའི་ཐོག་ལ་སེམས་ཁྲལ་ཡོད་པའི་ལས་གཞི་འདི་གཏན་འབེབས་བྱས་ཏེ་ལོ་ན་བཞི་ནས་བཅོ་བརྒྱད་བར་གྱི་བོད་ཕྲུག་ས་ཡ་གཅིག་ལ་ཉེ་བ་བཙན་ཤེད་ཀྱིས་རྒྱ་ནག་གཞུང་གིས་གཉེར་བའི་གཏན་སྡོད་སློབ་གྲྭ་ཁག་ཏུ་བཅུག་ནས་ཁོ་ཚོའི་ཕ་མ་དང་ཁ་བྲལ་དུ་བཅུག་སྟེ་རང་གི་སྐད་ཡིག་དང་གོམས་གཤིས་བཅས་པ་བོད་དང་འབྲེལ་བ་མེད་པ་བཟོ་གི་ཡོད་པ་མ་ཟད། དེ་དང་ཕྱོགས་མཚུངས་བོད་ཡིག་རྐྱང་སློབ་ཁྲིད་བྱེད་ཡུལ་བོད་མི་སྒེར་བཙུགས་སློབ་གྲྭ་ཁག་སྒོ་བརྒྱབ་ཏུ་བཅུག་པའི་རྐྱེན་གྱིས་རྒྱ་ནག་གི་ལས་གཞི་དེ་ནི་བོད་མིའི་ངོ་བོ་རྩ་མེད་བཟོ་བའི་གནས་སྟངས་ཤིག་ཡིན་པ་དང་བོད་ནང་གི་གཏན་སྡོད་སློབ་གྲྭ་ཁག་གི་གནས་སྟངས་ཐད་ལ་ཉམས་ཞིབ་གནང་མཁན་སློབ་དཔོན་ཆེན་མོ་རྒྱ་ལོ་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་གི་བོད་ཕྲུག་ཚོའི་ཕ་མ་དང་སློབ་ཕྲུག་རྣམས་ཁ་བྲལ་བཏང་ནས་བོད་ཕྲུག་ཚོ་རྒྱ་ནག་གི་སྐད་ཡིག་དང་རིག་གཞུང་རྒྱུད་ལ་འཇགས་ཏེ་བོད་ཀྱི་རིག་གཞུང་དང་གོམས་གཤིས་ཆ་རྒྱུས་མེད་པ་བཟོ་གི་ཡོད་པའི་སྐོར་གསུངས་འདུག། ཨོ་སི་ཀྲེ་ལི་ཡའི་བོད་དོན་ལྷན་ཚོགས་ཀྱིས་ང་ཚོའི་ངོས་ནས་གོང་ཞུས་གནས་སྟངས་དེ་བཀག་འགོག་ཆེད་དུ G20 ཞེས་པའི་རྒྱལ་སྤྱིའི་ཡར་ཐོན་ཅན་གྱི་རྒྱལ་ཁབ་ཁག་གི་དབུ་ཁྲིད་ཚོས་རྒྱ་ནག་གཞུང་གིས་བོད་ནང་གི་བོད་ཕྲུག་ཚོ་བཙན་ཤེད་ཀྱིས་གཏན་སྡོད་སློབ་གྲྭར་གཏོང་བའི་གནས་སྟངས་དེ་ཚོགས་ཆེན་དེའི་ཐོག་གི་གྲོས་གཞིའི་ལས་རིམ་ཁྲོད་དུ་བཅུག་ནས་གླེང་སློང་གནང་སྟེ་རྒྱ་ནག་གཞུང་ལ་གནོན་ཤུགས་སྤྲོད་དགོས་པའི་འབོད་སྐུལ་ཞུ་གི་ཡོད་ཅེས་འབོད་སྐུལ་ནང་གནས་ཚུལ་བཀོད་འདུག། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན། ཐེངས་འདིའི་དམིགས་བསལ་གྱི་ལེ་ཚན་དེའི་ནང། དབུས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་སུ V-TAG ཞེས་པའི་དང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་བྱུང་བ་དང་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ལས་འགུལ་འདི་འགོ་བཙུགས་ནས་ད་བར་ཕྱི་སྡོད་བོད་རིགས་གཞོན་སྐྱེས་ཚོས་དོ་སྣང་བྱེད་ཕྱོགས་དང་དང་བླངས་ལས་འགུལ་དེའི་ནང་ཚོགས་མི་ཇི་ཙམ་ཡོད་མེད་སོགས་ཀྱི་སྐོར་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སྒྲོལ་མ་ལྷ་མོ་ལགས་ཀྱིས་བཅར་འདྲི་ཞུས་པའི་ལེའུ་གཉིས་པ་དེ་སྙན་སྒྲོན་ཞུ་གི་ཡིན། གསན་མཁན་རྣམས་ལྷན་རྒྱས་སྐུ་ཁམས་བཟང། ང་སྒྲོལ་མ་ལྷ་མོ་ཡིན། ད་བདུན་ཕྲག་སྔོན་མའི་གི་ལེ་ཚན་ནང་ལོགས་ལ་ང་རང་ཚོའི་དེ་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་དབུས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ལ V-TAG གི་བྱུང་རིམ་དང་ད་ངོ་བརྗོད་མདོར་བསྡུས་ཀྱི་བཅར་འདྲི་ཞུས་གནང་བ་རེད། ད་དེ་ནས V-TAG གི་སྒྲོམ་གཞི་དང་མ་འོངས་པ་འདིའི་ལས་དོན་བྱེད་ཕྱོགས་དེ་ཚོ་ཁ་ཕྱོགས་འདི་ག་བ་འགྲོ་གི་ཡོད་མེད་ཀྱི་སྒང་ལ་ད་རིང་ཡང་བསྐྱར་བསྟན་འཛིན་ལེགས་བཤད་ལགས་ལ་བཀའ་མོལ་ཞུ་གི་ཡིན། ཨ་དེ་ནས་ལེགས་བཤད་ལགས་ད་ཉེ་ཆར་ཚོགས་པའི་རྒྱལ་སྤྱིའི་བོད་ཀྱི་གཞོན་སྐྱེས་ཚོགས་ཆེན་གྱི་ནང་ལོགས་ལ།
ས་གནས་སོ་སོ་སོ་ནས་ཕེབས་པའི་གཞོན་སྐྱེས་ཚོས་ད་ད་ལྟའི་དང་བླངས་བོད་དོན་ཞུ་གཏུག་ལས་འགུལ་བྱེད་ཕྱོགས་ཀྱི་སྒང་ལ། ཚོགས་ཆུང། ཚོགས་ཆུང་བཙུགས་ཡོད་པའི་སྒང་ལ་བརྒལ་གྱི་འདུག་ཨ་ནི་ཚོགས་ཆུང་དེ་ཚོ་ས་གནས་སོ་སོ་སོ་ལ་ཕར་ལོག་འགྲོ་དུས་དང་བླངས་བོད་དོན་ཞུ་གཏུག་གི་ལས་འགུལ་མུ་མཐུད

ས་གནས་གཅིག་གི་ཕར་རང་དགར་ལོག་འགྲོ་དུས་ཙམ་པ་ལ་ཕ་གི་ལ་ལས་དོན་བྱེད་ཐུབ་ཀྱི་རེད་པས་ཐུབ་ཀྱི་མ་རེད་པས་སྟངས་འཛིན་ག་འདྲ་བྱེད་དགོས་རེད་བས། ཁོ་རང་ལ་ནུས་པ་དཔུང་གཉེན་ཆ་རོགས་ག་རེ་ཡོད་རེད་དེ་ཚོ་ཡང་མཐུན་པའི་ཆ་དང་མ་མཐུན་པའི་ཆ་མང་པོ་ཡོད་རེད་དུས་ཙམ་པ་ད་རིང་འདི་ལ། ས་གནས་ཆེ་ཡིན་པ་ན་ཚོགས་བཅར་བ་བཞི་ཞིག་གདན་ཞུ་དེ་འདྲ་ཞུ་གི་རེད། ས་གནས་ཆུང་བ་ཡིན་ན་ཚོགས་བཅར་བ་གཉིས་ཞིག་དེ་འདྲ་ཞུ་གི་ཡོད་རེད་གང་ཡིན་ཟེར་ན་ཕར་ཕེབས་དུས་ཙམ་པ་ལ་ཁོ་རང་ལ་གྲོགས་རེད་བས་རོགས་པ་ཞིག་རེད། ལས་དོན་བྱེད་དུས་ཙམ་པ་ལ་ཕར་ཚུར་ཁོ་རང་གཉིས་ཀྱི་ཉམས་མྱོང་དེ་ཉམས་རྟོགས་ཕར་འཁྱེར་འགྲོ་དུས་ཙམ་པ་ཕ་གི་ལ་ལས་ཀ་བྱེད་ལས་སླ་དང་མཐུན་པའི་ཆ། སྔར་ལས་ལྷག་བྱུང་ཡོད་དུས་ཙམ་པ་དེའི་ཐོག་ནས་ད་རིང་གི་ཚོགས་འདུ་དེ་གི་བརྒྱུད་རིམ་ཐོག་ནས། ད་ཚོགས་འདུ་གྲུབ་པ་དང་ང་ཚོ་གི་ཚོགས་མི་མང་པོ་ཞིག་ང་ཚོ་བཀའ་མོལ་བྱུང་རེད། ལོ་ནང་མོལ་བཀའ་མོལ་བྱུང་དུས་ཙམ་པ་ལ་སོ་སོའི་ས་གནས་ལ་ལས་དོན་བྱེད་ཕྱོགས་སྒང་ལ་ཨེ་འདྲ་ཨེ་འདྲ་བྱེད་ངེས་ལ་བང་སྒྲིག་ཡག་ཡག་མང་པོ་བྱུང་ཡོད་རེད། ཁ་སང་ཚོགས་འདུའི་གི་བརྒྱུད་རིམ་ནང་ལོ་ལ་མ་འོངས་ལས་འཆར་སྒང་ལ་ཡག་གི་བཀའ་མོལ་བྱུང་ཡོད་རེད། བཀའ་མོལ་བྱུང་དུས་ཙམ་མ་འོངས་ལས་འཆར་དེའི་ཐོག་ང་ཚོས་ཀྱི་ད་རིང་འདིར་རགས་ཟིན་ཞིག་བྱས་ཏེ་ལས་ཁུངས་ནས་ཚང་མ་བསམ་འཆར་ཚང་མ་ཡར་བསྡུས་བྱས་བྱས། རགས་ཟིན་ཞིག་བཟོས་བྱས་བྱས། ད་དེ་འདྲ་རྗེས་མ་ཨ་ནི་ས་གནས་ཀྱི་སོ་སོའི་ཀྱི་ཚོགས་བཅར་བ་ཚང་མར་ཕར་ཕུལ། ཕུལ་བྱས་བྱས་ཨ་ནི་འདི་འདི་ལས་དོན་བྱེད་ཕྱོགས་ཐོག། འབྲེལ་བ་ག་རེ་ག་རེ་ག་རེ་བྱེད་དགོས་འདུག། དེ་ཚོ་ཕར་འབྲེལ་བ་ཞུ་གི་རེད།

བ་ཡིག་ཆ་ཁག་ཏུ་འཇོག་གལ་སྲིད་ཕྱི་དྲིལ་ལས་ཁུངས་ལ་ཨེ་འདྲའི་ཡིག་ཆ་ཕན་ཚུན་ཞུ་མི་ཚང་ཁོར་ཡུག་དང་འབྲེལ་བའི་ཡིག་ཆ་དགོས་འདུག་གསུང་བ། ཆོས་ལུགས་རང་དབང་དང་འབྲེལ་བའི་ཡིག་ཆ་དགོས་འདུག་གསུང་བ། བོད་ཀྱི། འདི་ལ་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ཐོག་ནས་ཡིག་ཆ་དགོས། སོགས་པའི་གནས་ཚུལ་མང་པོ་ཡོད་རེད་ཡིག་ཆ་དགོས། དེ་ཚོའི་ཐད་དུ་ཕྱི་དྲིལ་ལས་ཁུངས་ལ་ཐུགས་རྗེ་གནང་རོགས་བྱེད་ཞུས་ན་ང་ཚོས་དེ་ནས་མཁོ་སྒྲུབ་བྱེད།

དང་བླངས་བོད་དོན་ཞུ་གཏུག་ལས་འགུལ་འདི་ཁོ་རང་གི་རྩ་འཛིན་ལམ་སྟོན་ཅིག་ཡོད་རེད། སོ་སོས་དང་བླངས་བྱེད་དུས་ཙམ་པ་དང་བླངས་ག་རེ་བྱེད་དགོས་རེད་བས། དེའི་ནང་ལོགས་ལ་མཐུན་པའི་ཆ་ག་རེ་རེད་དེ་ལ་ཨ་ནི་སོ་སོའི་གི་དམིགས་ཚད་སྦྱིན་ས་དེ། བ། དང་བླངས་ཞུ་གཏུག་བྱེད་ས་དེ་སུ་སུ་རེད་བས། སུ་ལ་དང་བླངས་ཞུ་གཏུག་བྱེད་དགོས་རེད་བས་དུས་ཙམ་པ་དང་བླངས་ལམ་སྟོན་ཅིག་ཡོད་རེད། ད་ལམ་སྟོན་དེ་སོ་སོའི་ས་གནས་ས་ཐོག་ལ་སོ་སོའི་ས་གནས་ལ་གནས་བབ་ལ་གཟིགས་ཀྱིན་གཟིགས་ཀྱིན་བྱས་རྗེས། བ། ཞུ་གཏུག་བྱས་ཀྱི་ལས་རིམ་ཅིག་ཆགས་ཀྱི་ཡོད་དུས་ཙམ་པ་ལ། འདི་བོད་མིའི་སྒྲིག་འཛུགས་ཀྱིས་བཀའ་བཏང་བྱས་ཁྱེད་རང་སོ་སོའི་ས་གནས་ལ་འདི་བྱེད་དགོས་རེད་ད། ཁོ་རང་ས་གནས་ལ་འདི་བྱེད་དགོས་རེད་ད་ཅེས་འདི་བཀའ་འདི་སྒྲུབ་ཀྱི་ཡོད་མ་རེད། དེ་ས་གནས་ཀྱི་འགན་བཞེས་པའི་དོན་ས་གནས་ནང་ལོགས་ལ། དཔེར་ན་བཤད་ན་ས་གནས་ཁ་ཤས་ལ་གྲོས་ཚོགས་འཐུས་མི་ཡོད་སྲིད་པ་རེད་བ། ས་གནས་ཁ་ཤས་ལ་གྲོས་ཚོགས་འཐུས་མི་ཡོད་མ་རེད།

ཨོ་སྟྲེ་ལི་ཡ་ཡིན་ན་ཨོ་སྟྲེ་ལི་ཡ་བབ་པའི་ཚོགས་འདུ་འཚོགས་བས། ཡུ་རོབ་ཡིན་ན་ཡུ་རོབ་བབ་པའི་ཚོགས་འདུ་འཚོགས་བས་ཀྱི་དེ་འདྲའི་ཡང་རིམ་པ་གཉིས་པ་ཞིག་གྲུབ་པ་རེད། རིམ་པ་གཉིས་པ་གྲུབ་བྱས་དེ་ཡང་འདི་འདི་གཏིང་ཟབ་རུ་འགྲོ་བ། འགྲོ་བ། སོ་སོའི་གི་ས་གནས་གང་ལ་བབ་ཡོང་དུས་ཙམ་པ་ན་ས་གནས་ཀུན་ལ་ལས་དོན་བྱེད་ཕྱོགས་ག་རེ་ག་རེ་རེད་བས། དེ་ལ་བབ་པའི་མཐུན་རྐྱེན་ག་འདྲེ་ག་འདྲེ་ཡོང་གི་རེད་བས་དེ་ལ་བབ་པའི་རྒྱབ་ལྗོངས་ག་རེ་རེད་བས་དེ་ཚོ་ཚང་མ་ཡང་གནས་སྟངས་གཅིག་ཡིན་པ། དེ་ཚོ་ཚང་མ་ལ་རིམ་པ་མང་པོའི་ཐོག་ནས

ལགས་འོང་བསྟན་འཛིན་ལེགས་བཤད་ལགས་ཐུགས་རྗེ་ཆེ་གནང། ད་དེ་རིང་བསྟན་འཛིན་ལེགས་བཤད་ལགས་ང་རང་ཚོའི་ལེ་ཚན་ཐེངས་གཉིས་ཀྱི་ནང་ལོགས་ལ་ཕེབས་བྱས V-TAG གི་རྩ་དོན་དང་འབྱུང་གཞི་བཅས་ཀྱི་སྒང་ལ་འགྲེལ་བཤད་གསལ་བཤད་རང་གནང་བྱུང། ངས་དེ་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ལེ་ཚན་གསན་མཁན་རྣམས་ལྷན་རྒྱས་ཀྱི་ཚབ་བྱས་ནས་ཁྱེད་རང་ལ་ཐུགས་རྗེ་ཆེ་ཞུ་ཡིན། ལགས་ལགས་སོ་ཐུགས་རྗེ་གནང།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་དབུས་བོད་མིའི་སྒྲིག་འཛུགས་ཀྱིས་རྒྱལ་སྤྱིའི་ནང་བོད་དོན་ཞུ་གཏུག་ལས་འགུལ་ཤུགས་ཆེར་གཏོང་རྒྱུའི་འཆར་གཞི་ཡོད་པའི་སྐོར་ལ་དབུས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་སུ་ལོ་བྷེ་ལགས་ཀྱིས་བཀའ་འདྲི་ཞུས་པའི་གནས་ཚུལ་ཞིག་སྙན་སྒྲོན་ཞུ་གི་ཡིན།
བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་གསན་མཁན་རྣམ་པ་ཚོ་ལ་འཚམས་འདྲི་ཞུ་རྒྱུ་དང་ཆབས་གཅིག་ཏུ་དེ་རིང་གི་ངེད་ཀྱི་ལེ་ཚན་འདི་གི་ནང། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཆེད་དུ་གདན་འདྲེན་ཞུས་ཡོད། ཨཱ་ནི་བསྟན་འཛིན་ལེགས་བཤད་ལགས་འཚམས་འདྲི་ཞུ་རྒྱུ་དང་ཆབས་གཅིག་ཏུ། ཉེ་བའི་ཆར་ནས་རྣམ་པ་ཚོ་གི་བོད་མིའི་སྒྲིག་འཛུགས་ཀྱི་ཐོག་ནས། ཨཱ་ནི་གཞོན་སྐྱེས་ཀྱི་ཚོགས་འདུ་འཚོགས་ནས་གནས་སྐབས་དང་དེ་ག་ནང་བཞིན་གྱི་དེང་སང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱང་ད་ལྟ་རང་ཚོགས་འདུ་གནང་བཞིན་པ་དང་དེ་འདྲ་གི་ཆ་ནས་ཅིག། མ་འོངས་པ་ན་ཨ་ནེ་ད་འཛམ་བུའི་གླིང་སྤྱི་དང་ཁྱད་པར་དུ་ད་ཅིག་རྒྱལ་ཁབ་སྟོབས་ཆེན་དང་དེ་སོགས་ཀྱི་ནང་ད་བོད་དོན་ཞུ་གཏུག་བྱེད་ཡ་གི་ཨ་ནེ་ཚུར་དེ་ད་ཅིག་ཤུགས་ཆེ་རུ་བཏང་ཡ་གི་དེ་འདྲའི་གི་བཀའ་མོལ་ཅིག་རྣམ་པ་ཚོ་གི་ཡོང་གི་འདུག་བ་དེ་འདྲའི་འདུག་ཐོག་མའི་ཆ་ལ་ང་ལ་རྣམ་པ་ཚོ་གི་མ་འོངས་པ་ན་དེའི་སྐོར་གི་སྲིད་བྱུས་དེ་ག་འདྲ་ཅིག་ཆགས་གི་ཡོད་ན་དེའི་ཐོག་གི་ངོ་སྤྲོད་ངོ་སྤྲོད་ཅིག་གནང་ན་ལ། ད་ལྟ་རྩ་བའི་ད་ལྟ་བོད་དོན་ཞུ་གཏུག་གི་ལས་རིམ་དེ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་རྒྱ་མིས་བོད་བཙན་བཟུང་བྱས་བྱས་བྱས་བྱས།

བ་བོད་པ་གཞོན་སྐྱེས་ནུས་པ་ཡོད་པ་སློབ་སྦྱོང་ཡོད་པ་ཨ་ནི་སོ་སོའི་གི་མི་རིགས་གི་ཞེན་ཡོད་པ་ཅིག་སུ་འདྲ་ཞིག་ཡིན་པ་ཡིན་ནའི་གི་ཨ་ནི་སོ་སོས་མ་འོངས་པ་ལ་བོད་གི་གནད་དོན་སྒང་ལ་ལས་ཀ་བྱེད་རག་མ་སོང་གོ་སྐབས་རག་མ་སོང་ལབ་མེད་པའི་གི་སོ་སོའི་ས་གནས་ས་ཐོག་ལ་བོད་དོན་ཞུ་གཏུག་ལས་འགུལ་ཅིག་སྤེལ་དགོས་འདུག་བྱས་བྱས་དེ་དང་འབྲེལ་བའི་ཐོག་ནས་ཨ་ནི་དང་བླངས་བོད་དོན་ཞུ་གཏུག་ལས་འགུལ་ལབ་བྱས་བྱས་ལས་འཆར་གསར་པ་ཅིག། བྱས་ད་ལས་རིམ་ཅིག་ད་ལོ་གཉིས་མ་ཟིན་ཙམ་ཞིག་འགྲོ་གི་ཡོད་རེད། འདི་དང་འབྲེལ་བའི་ཐོག་ནས་ད་ད་ལྟ་རྩ་བའི་གི་སྔ་མོ་ཆ་བཞག་པ་ཡིན་ན། བོད་དོན་གི་ལས་འགུལ་སྤེལ་ཡ་དང་བོད་དོན་ཞུ་གཏུག་བྱེད་དགོས་རེད་བོད་སྒང་ལ་སྤྱི་པའི་ཞབས་ཕྱི་ཞུ་དགོས་རེད་ལབ་དུས་ཙམ་པ་ལ། ཕལ་ཆེར་ཕལ་ཆེར་རྡ་རམ་ས་ལ་རྒྱ་གར་ནང་ཚུར་ཡོང་བྱས་བྱས་ཞབས་ཕྱི་ཞུ་དགོས་པའི་གནས་སྟངས་འདྲ་པོ་ཅིག་ཆགས་བསྡད་པ་རེད་སྔོན་མའི་དུས་ཚོད་ཅིག་ལ་ཡིན་པ་ཡིན་ན། ད་དེ་རིང་སང་དུས་ཚོད་དེ་འདྲ་རྩ་བ་ཉིད་ནས་མ་རེད། ཁ་མཚན། སོ་སོའི་ག་བ་ལ་བཞུགས་ཡོད་ནའི། བོད་པ་ག་འདྲ་ཞིག་ཡིན་པ་སོ་སོའི་ག་བ་བཞུགས་ནའི། སོ་སོ་བོད་པའི་མི་རིགས་ཡིན་པའི་གི་ཐོག་ནས་སོ་སོ་འགན་ཡོད་པ། འགན་དེ་སོ་སོའི་ས་གནས་ས་ཐོག་ནས་སོ་སོའི་གི་བོད་སྤྱི་པའི་གི་འགན་དེ་འཁྱེར་ཐུབ་པ་ཡིན་ན། དེ་གི་ནུས་པ་ལྡན་པ་དང། ཨ་ནི་གོ་སྐབས་དེ་ད་ལྟའི་གི་དམ་འཛིན་བྱེད་ཐུབ་པའི་གི་གནས་སྟངས་ཞིག་ཡོད་དུས་ཙམ་པ་དེའི་ཐོག་ནས།

བོད་ནང་གི་གནས་སྟངས་དང་བཙན་བྱོལ་ནང་གི་གནས་སྟངས། བོད་རྒྱའི་དཀའ་རྙོག་དེ་ཚོ་ག་འདྲས་ཆགས་འདུག་པ། རེད་བ། འདི་དེ་ད་ལྟའི་གི་དཀའ་ངལ་དེ་ད་ལྟའི་འཕྲད་བཞིན་པ་དེ་ཚོར་ཐུབ་པའི་ཐོག་ནས་ཨ་ནི་ང་ལ་འགན་ག་རེ་རེད་འདུག་བྱས་བྱས་འདི་ངོ་འཕྲོད་བའི་གི་གི་སྡེ་ཚན་ཅིག་རེད། འདི་འགན་དེ་ག་རེ་རེད་ལབ་ན་ཨ་ཞུ་གཏུག་ལས་རིམ་རེད་བཞག་བྱས་བྱས་ཨ་ཞུ་གཏུག་ག་འདྲས་ག་འདྲས་བྱེད་དགོས་ཡོད་མེད་དེའི་ཐོག་ནས་ད་ཉི་མ་གཅིག་དང་ཕྱེད་ཀ་གཅིག་ཨ་འདི་གཞོན་སྐྱེས་ནང་ལོགས་ནང་ལོགས་ལ་འཛོམས་བྱས་བྱས་ཚོགས་འདུ་བྱས་བྱས་ཨ་སོ་སོའི་ས་གནས་ནང་ལོགས་ལ་ལས་གཞི་ག་འདྲས་སྤེལ་དགོས་འདུག། མ་འོངས་པར་བོད་ཀྱི་གནད་དོན་དེ་སྡིངས་ཆ་ག་འདྲས་ཤིག་ལ་བསྐྲུན་དགོས་པ་འདུག་བྱས་དེ་ཚོའི་གི་ད་ལྟ་ཚོགས་འདུའི་གི་ལས་རིམ་ཅིག་ཆགས་བསྡད་ཡོད་རེད། ད་ཡིན་ནའི་ཚོགས་འདུ་གཅིག་འཚོགས་ནས་ལམ་སང་སྐོར་ལ་འབུར་དུ་ཐོན་བྱས་ལས་འགུལ་སྤེལ་ཡ་དང་ཅིག་ནུས་པ་ཐོན་པ་དེ་ཡོང་ཡ་ཁག་པོ་ཞེ་ཅིག་རེད་འདི་ཆབ་སྲིད་ཀྱི་ལས་འགུལ་ཞིག་ཡིན་དུས་ཙམ་པ་ལ་ད་སྙུགས་བསྲིངས་བྱས་བྱས་ཚོགས་འདུ་ཡིན་ནའི་ཚོགས་འདུ་རིམ་པ་མང་པོ་ཞིག་འཚོགས་དགོས་པའི་གནས་སྟངས་ཆགས་ཀྱི་ཡོད་རེད་ད་ལྟའི་ཆར་ནི་རྒྱལ་སྤྱིའི་གི་ཚོགས་འདུ་རེད་མ་འོངས་པར་ཡིན་ན་ས་གནས་ནང་ལོགས་ཚོགས་འདུ་འཚོགས་དགོས་པའི་གནས་སྟངས་རེད་རེད་བ། རྒྱལ་ཁབ་ནང་ལོགས་ཚོགས་འདུ་འཚོགས་དགོས་པའི་གནས་སྟངས་ཡོད་རེད། འདི་ཡིན་ཙམ་པ་ལ་ཚོགས་འདུ་རིམ་པ་མང་པོ་ཞིག་ཡང་འཚོགས་དགོས་ཡག་གི་གནས་སྟངས་ཆགས་ཀྱི་ཡོད་རེད། འདི་དང་འབྲེལ་བའི་ཐོག་ནས་ཨ་ནི་ལས་འགུལ་ག་འདྲ་ཞིག་སྤེལ་ནས་ལས་འགུལ་ཚགས་ཚུད་པོ་སྤེལ་ཐུབ་པའི། དོན་དང་ལྡན་པ་སྤེལ་ཐུབ་པའི། ནུས་པ་ལྡན་པ་ཞིག་སྤེལ་ཐུབ་པའི་དེ་འདྲའི་གི་ཐོག་ནས་ཨ་ནི་ལས་འགུལ་སྤེལ་བ་ལ་དུས་ཙམ་པ་ལ་ལས་འགུལ་སྤྱི་ཡོངས་ཀྱི་ལས་འགུལ་སྤེལ་བ། སྤྱིར་བཏང་བྱེད་པ་ན་ལས་གཞི་ག་འདྲ་ཞིག་ཡིན་པ་ཡིན་ནའི་གི། བསམ་བློའི་རྒྱབ་ལྗོངས་འདི་ད་འདི་རེད་བ་ནམ་རྒྱུན་ལས་ཀ་ག་འདྲ་ཞིག་ཡིན་པ་ནས་ལས་ཀ་ལས་ཀའི་ཆེད་དུ་བྱེད་ཡག་གི། བསམ་བློའི་རྒྱབ་ལྗོངས་བཅོལ་བ། འདི་ངའི་ལས་ཀ་ཡིན་བསམ་བྱས་ལས་ཀ་བྱེད་པ་དེ་གི་བརྒྱུད་རིམ་ཅིག་ཆགས་བསྡད་ཡོད་རེད་བ་ཆགས་བསྡད་ཡོད་ཙམ་པ་ད་ལྟའི་གི་གནས་སྟངས་འདི་ལ་འདི་ལས་ཀའི་ངོ་བོ་ཐོག་ནས་མ་ཡིན་པ། ལས་ཀ་ལས་ལྷག་ཅིག་གནད་དོན་དེ་ལས་གལ་ཆེ་ཅིག་སྒྲུབ་ཐུབ་པའི་དོན་དག་ལ་ལས་ཀ་བྱེད་དགོས་ཡག་གི་གནས་སྟངས་ཅིག་ང་ཚོའི་བསམ་བློ་གསར་བ་ཞིག་ནས་ཐོན་བཞིན་བསྡད་ཡོད་ཙམ་པ་འདིའི་ཐོག་ནས་ད་ལྟའི་གི་ཚོགས་འདུ་འདི་གི་བརྒྱུད་བྱས་བྱས་ད་ད་ལྟ་ཚོགས་བཅར་མང་པོ་ཞིག་ཅིག་སོ་སོའི་ས་གནས་ལ་ཕེབས་ཡོད་རེད།

ད་དེ་ག་རང་ལ་ཐུག་བསྡད་ཡོད་རེད། ལས་ཀ་འདི་གཞན་ཅིག་ལ་བསྐུར་བ་ཙམ་མ་ཡིན་པ། འདི་ནས་ཕྱི་དྲིལ་ལས་ཁུངས་ཀྱི་ངོས་ནས་ཡིན་པ་ནས་ཀྱི་ལས་ཀ་འདི་ལ་ཉམས་སུ་ལེན། འདིའི་ནང་ལ་འཛུལ་ཞུགས་བྱས་བྱས་ཁོང་ཚོ་ལ་རོགས་སྐྱོར་བྱེད་དགོས་པ་དང་ནུས་པ་ལྡན་པ་བཟོ་དགོས་པའི་གི་ཟབ་སྦྱོང་དང་མཐུན་འགྱུར་བྱ་དགོས་པ་དང་ག་རེ་ཡིན་ནའི་འདིའི་ཐོག་ནས་ཕར་ཚུར་མཉམ་མཐུན་གྱི་ཐོག་ནས་ལས་ཀ་ཅིག་བྱས་བསྡད་ཡོད་རེད་ལ། ལེགས་བཤད་ལགས་ད་ཅིག་ནས་ང་ཚོའི་བོད་པ་མང་པོ་ཅིག་ནས་དེང་སང་ད་ཕྱི་རྒྱལ་གྱི་སྤྱི་ཚོགས་དང་དེ་ག་ནང་བཞིན་གྱི་ཕྱི་རྒྱལ་གྱི་སློབ་གསོ་གི་ལམ་ལུགས་འདི་དེ་འདྲའི་མི་འདྲ་བ་མང་པོ་ཅིག་གི་སྒང་ནས་ཁོ་རང་ཚོ་འཚར་ལོངས་བྱུང་གི་ཡོད་རེད་དེ་འདྲ་ཡིན་དུས་ཅིག་རྣམ་པ་ཚོ་གི་ད་ཅིག་འཛམ་བུ་གླིང་གི་རྒྱལ་ཁབ་མང་པོ་ཅིག་གི་ནས་བོད་མི་གཞོན་སྐྱེས་མང་པོ་ཅིག་མཉམ་དུ་རུག་རུག་བྱས་ནས་སྐད་ཆ་བཤད་དུས་ཅིག་ཁོ་ཚོ་ཡང་གཞོན་སྐྱེས་ཟེར་ཡག་དེ་རང་བཞིན་གྱི་ཀླད་པ་གསལ་བ་དང་ཨ་ནེ་ཅིག་བསམ་བློ་གསར་བ་འཁོར་ཐུབ་ཡག་གི་ནུས་པ་འདྲ་བོ་ཅིག་ཡོད་རེད་བ་དེ་འདྲ་ཡིན་དུས་ཡང་ཅིག་རྣམ་པ་ཚོ་གི་ཡང་གཞོན་སྐྱེས་དེ་ཚོའི་ཐོག་ནས་ཉམས་མྱོང་ལེན་ཡག་འདྲ་བོ་ད་དེ་འདྲ་སྐད། རག་ཡོད་ན་ལ། གཞོན་སྐྱེས་ལབ་དུས་ཙམ་པ་ལ་བསམ་བློ་གསར་བ། ཨ་ནི་ཁྲག་ཚ་བོ། ནུས་པ་ད་ང་བྱེད་ཀྱི་ཡིན་ཟེར་ཞིག་ཤ་སྟག་ཆགས་བསྡད་ཡོད་དུས་ཙམ་པ་ལ་ད་རིང་འདི་ལ་ང་ཚོའི་གི་ཚོགས་འདུའི་གི་ནང་ལོགས་ལ་སྐོང་ཚོགས་བྱས་གི་ད་ད་ཚོགས་བཅར་བ་སུ་སུ་འདྲ་ཅིག་ཡིན་པ་ནི་གི། སྤྱི་ཡོངས་ནས་མ་གསལ་བསྒྲགས་བཏང་བྱས་བྱས་འདུ་འཛོམས་བྱེད་རྒྱུ་ཟེར་བ་ཞིག་ནི་མ་རེད། དེ་དམིགས་བསལ་རང་བྱས་བྱས་འདེམས་སྒྲུག་བྱས་བྱས་བྱས་གཞོན་སྐྱེས་ནུས་པ་ལྡན་པ་ཅིག་ལས་ཀ་ཁུར་ཐུབ་ས་རེད་ཟེར་བའི་ཡིད་ཆེས།

ད་རིང་གི་ཚོགས་འདུའི་བརྒྱུད་བྱས་ད་ལྟ་ཁོང་ཚོས་བསམ་འཆར་དེ་ཚོ་ཕུལ་ཡོད་རེད་བསམ་འཆར་དེ་ཚོའི་ནང་ལ་ང་ཚོས་མ་འོངས་པ་ལ་ཚོགས་འདུ་འཚོགས་དུས་ཙམ་ལ་ཡང་བསམ་འཆར་དེ་ཚོ་དང་ལེན་ག་འདྲ་བྱེད་དགོས་དོ། དེའི་ནང་ནས་རིག་པ་གསར་བ་ག་རེ་བསྐྲུན་དགོས་དོ། ཨ་ནི་ད་རིང་འདི་གི་ཚོགས་འདུའི་དེ་གི་བརྒྱུད་རིམ་ནང་ནས་ལས་འཆར་བྱས་དེ་ཚོ་བང་རིམ་དེ་ཚོ། ཨ་སོ་སོའི་ས་གནས་ནས་ལས་འཆར་ག་རེ་བྱེད་ཐུབ་དགོས་དོ་ཐུབ་མི་དོ་དེ་ཚོའི་སྟངས་འཛིན་ག་འདྲ་བྱེད་དགོས་དོ། རེད་བ་ཨ་ནི་སུ་ད་ནི་ཕྱི་དྲིལ་ལས་ཁུངས་ཀྱི་ངོས་ནས་ཡིན་པ་ནས་ཀྱི། ལུང་པ་ད་ད་ལྟ་བཅུ་དྲུག་བཅུ་བདུན་ནང་ལ་མ།

ང་རང་ཚོ་གི་ད་ཅིག་བོད་མིའི་སྒྲིག་འཛུགས་ཀྱི་ཐོག་ནས་ཤུགས་ཆེ་རུ་གཏོང་དགོས་ལབ་དུས་ད་ཅིག་ངོ་མ་དེ་མི་འདྲ་བ་གི་ཅིག་ཡང་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་སྟངས་དེ་འདྲ་རྣམ་པ་ཚོ་གི་ག་འདྲ་ཅིག་སྤེལ་ཡག་གི་འཆར་གཞི་ཡོད་ན། ཨ་ནེ་ཡང་ཅིག་རྒྱལ་ཁབ་འདྲ་བོ་ཡིན་ན་ད་ཅིག་ངོ་མ་རྒྱལ་ཁབ་སྟོབས་ལྡན་མང་པོ་ཅིག་གི་ནང་ཅིག་ད་དེ་འདྲ་ཞུ་གཏུག་འགྲོ་བསྡད་ཡོད་རེད་བ་དེ་འདྲ་ཡང་ཅིག་རྒྱལ་ཁབ་མ་འདྲ་བ་དེ་འདྲའི་གསར་བ་ཁ་སྣོན་དེ་འདྲ་ཡང་ག་འདྲ་འཆར་གཞི་ཡོད་ན་ལ། ད་ལྟ་ད་ང་ཚོ་གི་དང་བླངས་བོད་དོན་ཞུ་གཏུག་གི་ད་གིན་ཞུ་བ་ནང་བཞིན་རེད། དེ་སྔ་ནས་བྱས་རྗེས་ང་ཚོ་ཞུ་གཏུག་ལས་རིམ་ཞིག་འགྲོ་བསྡད་ཀྱི་ཡོད་རེད། ཡིན་ནའི་ཀྱི་ད་ལྟའི་དུས་ཚོད་དེ་དུས་ཚོད་བཟང་པོ་ཞིག་འཁེལ་བསྡད་ཀྱི་ཡོད་རེད། རོ། རྒྱལ་སྤྱིའི་སྡིངས་ཆའི་ནང་ལ་རོ་རྒྱ་ནག་ལ་ལྟ་ཚུལ་དེ་མ་འདྲ་ཞེ་པོ་ཞིག་ཆགས་བསྡད་ཡོད་དུས་ཙམ་པ་ལ། དེ་གོ་སྐབས་ལ་ཟིན་པའི་ཐོག་ནས་ང་ཚོའི་ཀྱི་ཞུ་གཏུག་བྱས་ལས་རིམ་དེ་གཅིག་རེད། དེ་སྔ་ཡིན་པ་ན་ཞུ་གཏུག་བྱེད་ལབ་དུས་ཙམ་པ་ལ། ཡིན་གཅིག་མིན་གཅིག་རྡ་རམ་ས་ལ་ནས་ཕར་འགྲོ། རོ། རྡ་རམ་ས་ལ་ནས་སྐུ་ངོ་ཁ་ཤས་ཅིག་ད་རོ་ལས་བྱེད་ཕར་ཕྱིན།

འགོ་ཁྲིད་གཅིག་པོ་ལ་ཞུ་གཏུག་བྱས་རྗེས་ཁྱབ་ཀྱི་ཡོད་མ་རེད། ལོ། ཚགས་པར་རྒྱབ་མཁན་ལ་ཞུ་གཏུག་བྱེད་དགོས་ཡོད་རེད་བློ་འདོན་བསྟི་གནས་ཁང་ནང་ལ་ཞུ་གཏུག་བྱེད་དགོས་ཡོད་རེད་མཐོ་སློབ་ཀྱི་གཞོན་སྐྱེས་རྣམས་ལ་གཞོན་སྐྱེས་སོ་སོའི་གུས་དགའི་ལུང་པའི་ས་གནས་ས་ཐོག་ལ་ཡོད་པའི་གཞོན་སྐྱེས་ཚོ་རྣམས་ལ་ཞུ་གཏུག་བྱེད་ཡས་ཀྱི་ལས་རིམ། བོད་དོན་གྱི་གནས་ཚུལ་དེ་ཚོ་གསལ་གསལ་ཏིང་ཏིང་ཅིག་ཁོ་ཚོར་བཤད་ཐུབ་ཡས། རོ། ནུས་པ་ལྡན་པ་ཅིག། རོ། དེ་འདྲ་བཤད་ཐུབ་པ་ཡིན་ན་མ་འོངས་པ་ལ་ཡིན་ནའི་གི་བོད་ཀྱི་གནས་ཚུལ་དེ་རིམ་པས་རིམ་པས་བྱས་རྗེས་ཨ་ནི།

ད་ཞུ་གཏུག་བྱེད་ལབ་དུས་ཙམ་པ་ལ་མི་གཉིས་ཡིན་པ་ཡིན་ནའི་རེད་ཚོགས་པ་གཉིས་ཡིན་ནའི་རེད་སྒྲིག་འཛུགས་གཉིས་ཡིན་ནའི་འདིའི་བར་ལ་ཞུ་གཏུག་བྱེད་དགོས་རེད་བ། ཡིན་ནའི་ང་ཚོ་ག་དུས་ཡིན་ནའི་གི། ཕྱོགས་གཅིག་ལ་བསྡད་པའི་ཐོག་ནས་ཞུ་གཏུག་བྱེད་བསྡད་ཀྱི་ཡོད་རེད། ཕ་ཕྱོགས་ཕྱོགས་དེ་ཡང་མེད་ནའི་ཨིན་ཇི་ཞིག་དགོས་རེད་ཡང་མེད་ནའི་ཕྱི་རྒྱལ་བ་ཞིག་དགོས་རེད་ཡང་མེད་ནའི་རྒྱ་གར་དགོས་རེད་ཡང་མེད་ནའི་ལུང་པ་གཞན་དག་གི་མི་ཞིག་དགོས་ཡས་ཀྱི་གནས་སྟངས་ཆགས་གི་ཡོད་རེད། ཡིན་ནའི་གི་ད་ལྟའི་གི་གནས་སྟངས་ཐོག་ནས་བོད་པ། ལུང་པ་མང་པོ་ཞེ་པོ་ཅིག་ལ་དེ་གའི་གི་མི་སེར་ཡིན་པའི་གི་གནས་སྟངས་ཐོག་ནས་ཡོད་དུས་ཙམ་པ་ལ། དེ། གཞུང་གི་མི་དེ་ཆགས་ཡག་གི་བོད་པ་དེ་ལ་འགན་ཡོད་རེད། ཐོབ་ཐང་དེ་ཡོད་རེད། དེ་ཡོད་ཙམ་པ་ལ་ང་ཚོས་ཞུ་གཏུག་བྱེད་དུས་ཙམ་པ་ལ་དེ་ནས་ཞུ་གཏུག་བྱེད་པ་ཕྱོགས་གཅིག་ནས་ཞུ་གཏུག་བྱེད་པ་ཙམ་མ་ཡིན་པ། ཕྱོགས་ཕ་ཕྱོགས་དེའི་ཕ་ཕྱོགས་ཞུ་གཏུག་བྱེད་ས་དེ་ང་རང་ཚོའི་མི་གཅིག་བཟོས་ཐུབ་ཡས་དེ། ང་ཚོ་འགན་ཆེན་པོ་ཡོད་རེད་བསམ་གི། དུས་ཙམ་པ་ལ་དཔེར་ན་བཤད་ན། ཨ་རིའི་གཞུང་ཡིན་པ་ཡིན་ནའི་རེད། རྒྱ་གར་ལ་གཞུང་ཚབ་གཏང་དུས་ཙམ་པ་ལ་དམིགས་བསལ་གྱིས་རྒྱ་གར་མི་རིགས་ཞིག་གཏང་ཡོང་ཨེ། ཨོ་སི་ཏྲེ་ལིའི་གཞུང་ཡིན་པ་ཡིན་ནའི་གི་རྒྱ་གར་ལ་གཞུང་ཚབ་གཏང་དུས་རྒྱ་གར་མི་རིགས་ཞིག་ཡིན་པའི་ཐོག་ནས་གཏང་ཡོང་དུས་ཙམ་པ་ལ་འབྲེལ་བ་བཟང་ཕྱོགས་ཀྱི་འགྱུར་གྱི་ཡོད་རེད། བཟང་ཕྱོགས་ཀྱི་བྱ་གཞག་ཞིག་འདི་ནང་ནས་གྲུབ་ཐུབ་ཀྱི་ཡོད་རེད། དུས་ཙམ་ད་ང་ཚོའི་གི་ངོས་ནས་ཡིན་པ་ཡིན་ནའི་རེད་བོད་པ་ས་གནས་ག་བ་ལ་ཡོད་པ་ཡིན་ནའི་གི། བསམ་བློའི་རྒྱབ་ལྗོངས་འདི་ཕ་མ་ཚོ་ཡིན་པ་ཡིན་ནའི་བསམ་བློའི་རྒྱབ་ལྗོངས་འདི་སོ་སོའི་སྤུ་གུ་དེ་མཇུག་མ་གཞུང་གི། སོ་སོའི་ས་གནས་གཞུང་གི་འགོ་ཁྲིད་ཆགས་ཐུབ་ཡས་ཀྱི་འདི་བསམ་བློའི་རྒྱབ་ལྗོངས་གཅིག་གཉིས་བསམ་བློ་བཞག་དགོས་པའི་དཔེ་གལ་ཆེན་པོ་རེད་བསམ་གི། སོ་སོའི་བུ་འདི་དང་སྤུ་གུ། མ་འོངས་པ་ལ་གཞུང་གི་འགོ་ཁྲིད་ཅིག་ཆགས་པ་ཡིན་ན། ཞུ་གཏུག་བྱེད་མཁན་དེ་བོད་པ་གཅིག། ཞུ་གཏུག་བྱེད་ས་དེ་བོད་པ་གཅིག་ཁ་ཐུག་བསྡད་ཡོད་ན། ཨ་ནི། ལུང་པ། གང་འདྲ་ཅིག་ཡིན་པ་ནའི་འདིའི་གི་ཆབ་སྲིད་ཀྱི་འགྱུར་ལྡོག་ནང་ལོགས་ལ། བོད་པའི་གི་གནས་ཚུལ་བཟང་ཕྱོགས་ཀྱི་འགྱུར་བ་ཞིག་སླེབས་ཐུབ་ཡས་ཀྱི་རེ་བ་བཟང་པོ་ཞིག་ཡོད་རེད་དེ་ཡོད་ཙམ་པ་ལ་འདི། དེ་རིང་འདིའི་རླུང་འཕྲིན་འདིའི་གོ་སྐབས་བརྒྱུད་རྗེས་ཕ་མ་སུ་འདྲ་ཅིག་ཡིན་པ་ནའི་གི་ས་གནས་ག་བ་བཞུགས་ཡོད་པ་ཡིན་ནའི་གི་སོ་སོའི་སྤུ་གུ་ལ་སློབ་སྦྱོང་ཡག་པོ་སྤྲད་པའི་ཐོག་ནས། གཞུང་གི་འགོ་ཁྲིད་ཆགས་ཐུབ་པ་བྱེད། ཅིག་བཟོས་ཐུབ་ཡས་དེ་གནད་འགག་ཆེན་པོ་རེད་བཞག་ཞེས་བཅས་འདི་ཞུ་འདོད་བྱུང། ལགས་སོ་ལེགས་བཤད་ལགས་ཨ་ནི་ཡང་ཅིག་ད་བོད་དོན་ཞུ་གཏུག་ལབ་དུས་ད་ཅིག་དེ་སྔ་ཡིན་ན་མང་ཆེ་ཤོས་ད་ཅིག་ནུབ་ཕྱོགས་རྒྱལ་ཁབ་གང་གི་དང་ནུབ་ཕྱོགས་རྒྱལ་ཁབ་ཁག་གི་ནང་ཧ་ཅང་ཤུགས་ཆེན་པོ་ཅིག་འགྲོ་བསྡད་ཡོད་རེད་ད་ཡིན་ན་ཡང་ཡང་ཤར་ཕྱོགས་གི་ལུང་པ་མང་པོ་ཅིག་གི་ནང་དེ་ཙམ་ཅིག་ང་ཚོའི་བོད་པ་གི་སྐོར་ལ་རྒྱབ་སྐྱོར་དང་དེ་འདྲའི་ལས་འགུལ་ཤུགས་ཆེན་པོ་འགྲོ་ཐུབ་ཀི་མི་འདུག་བ་དེ་འདྲ་ཡིན་དུས་ཅིག་ཡང་ཤར་ཕྱོགས་གི་ནས་ལུང་པ་དེ་ཚོའི་ནང

ནུབ་ཕྱོགས་རྒྱལ་ཁབ་ལབ་དུས་ཙམ་པ་ལ། རོ། མང་གཙོའི་རྒྱལ་ཁབ། རོ། ཨ་ནི། དེ། འགྲོ་བ་མིའི་ཐོབ་ཐང། དང། ཨ་ནི། རོ། ད། ད། ད། ད། རྩ་བའི་གི་དེ་ཡར་རྒྱས་ཅན་གྱི་རྒྱལ་ཁབ་གི་རྣམ་པ་འདྲ་པོ་ཅིག་ངང་སྒྱུར་འགྲོ་དགོས་རེད་དཔེར་བཞག་ཨ་རི་དང་ཁེ་ན་ཌ་དང་ཡུ་རོབ་ནང་གི་ལུང་པ་ཚད་ལོ་ནུབ་ཕྱོགས་རྒྱལ་ཁབ་ནང་ལ་བརྩིས་བསྡད་ཡོད་དུས་ཙམ་པ་ལ་ཡར་ཐོན་ཅན་གྱི་རྒྱལ་ཁབ། རོ། འགྲོ་བ་མིའི་ཐོབ་ཐང་ལ་བརྩི་སྲུང་བྱེད་མཁན་ཡིན་པའི་གི་རྣམ་པ་ཞིག་ངང་སྒྱུར་གྱི་ཡོད་རེད། ཕྱོགས་གཅིག་གིས་ད་པོལ་ནང་ཡིན་པ་ནས་པོལ་གཅིག་ནང་ལ་བཞག་འགྲོ་གི་ཡོད་རེད། ད་ཤར་ཕྱོགས་ལབ་དུས་ཙམ་པ་ལ་ད་ཨེ་ཤི་ཡའི་ནང་ལོགས་ཀྱི་རྒྱལ་ཁབ་ཏུ་ཆགས་འགྲོ་གི་ཡོད་རེད། ཨེ་ཤི་ཡའི་ནང་ལོགས་རྒྱལ་ཁབ་ལབ་དུས་ཙམ་པ་ལ་ཕལ་མོ་ཆེ་གཅིག་རྒྱ་ནག་དང་ཐད་ཀར་འབྲེལ་བ། འབྲེལ་བ་ཙམ་མ་ཡིན་པར་འབྲེལ་བ་ཟབ་པོ་ཡོད་པའི་གི་ལུང་པ་ཆགས་བསྡད་ཡོད་རེད་ད། ཡིན་ན་ཡང་འདི་ནང་ལ་ད་འཇར་པན་ཉི་འོང་འདི་དམིགས་བསལ་འདྲ་པོ་ཅིག་ཆགས་བསྡད་ཡོད་རེད་མ་གཞི་གཞན་དག་གི་རྒྱལ་ཁབ་ཕལ་ཆེར་རྒྱ་ནག་གི་རིག་གཞུང་དང་མི་རིགས་དང་དུས་གང་ཅིའི་དཔལ་འབྱོར་དང་གང་ཅིའི་ཐོག་ནས་འབྲེལ་བ། དམ་ཟབ་ཡོད་པའི་གནས་སྟངས་ཤིག་རེད། བ། འདི་ཙམ་མ་ཡིན་པར་རྒྱ་ནག་གི་ཉེ་འཁོར་གྱི་རྒྱལ་ཁབ་ཆགས་དུས་ཙམ་པ་ལ། རྒྱ་ནག་དང་མཉམ་དུ་འབྲེལ་བ་བཟོས་དུས་ཙམ་པ་གཟབ་གཟབ་ཅིག་བྱེད་དགོས་པའི་གནས་སྟངས་དེ་ཚོ་ང་ཚོས་ཀྱི་སེམས་ལ་བཞག་དགོས་རེད་བསམ་གི། དུས་ཙམ་པ་འདིའི་ཐོག་ནས་ང་ཚོས་ཀྱི་ལས་དོན་བྱེད་དུས་ཙམ་པ་ལ་ལམ་སང་ཆབ་སྲིད་ཀྱི་ཐོག་ནས་སྐད་ཆ་བཤད་ག་འགྲོ་ཡས་དང།

བ། དེ་ཡོད་ཙམ་པ་ལམ་སང་དེ་མ་ཐག་ཏུ་གཅིག་བོད་ཀྱི་གནས་ཚུལ་དུ་ལམ་སང་བཤད་ཐུབ་ཡས་དང་རུ་བ་དེ་ཚོ་བྱེད་ཐུབ་ཡས་དེ་ད་ལྟ་ཤར་ཕྱོགས་རྒྱལ་ཁབ་ནང་ལ་ཁག་པོ་འདྲ་པོ་ཅིག་ཆགས་བསྡད་ཡོད་རེད་དེ་ནས་ཀྱི་ཐུབ་པའི་ཆ་དེ་ཚོ་འཛོམས་པའི་ཐོག་ནས་ང་ཚོ་ཀྱི་ལས་དོན་བྱས་ཚུ་ལ་ཡང་ང་ཚོ་ཀྱི་ནུས་ཤུགས་རྒྱག་དགོས་པ་ག་རེ་འདུག་དེ་ཚོའི་སྒང་ལ་བསམ་བློ་བཏང་བསྡད་ཡོད་རེད་ལགས། ཨ་ནི་གཞན་དག་ཅིག་གི་ལེགས་བཤད་ལགས་ད་ཅིག་ང་ཚོས། བཙན་བྱོལ་བོད་མིའི་སྒྲིག་འཛུགས་དང་དེ་ག་ནང་བཞིན་གྱི་བོད་མི་མང་ཆེ་ཤོས་བཙན་བྱོལ་བོད་མི་མང་ཆེ་ཤོས་ཅིག་ད་རྒྱ་གར་གི་ནང་གནས་ཡོད་རེད་བ་དེ་འདྲ་ཡིན་དུས་ཅིག་ཡང་རྒྱ་གར་དང་རྒྱ་ནག་གཉིས་ཀྱི་གནས་སྟངས་དེ་ཚོ་དེང་སང་ལྷག་པར་དུ་ས་མཚམས་ནས་ཛ་དྲག་ཆེན་པོ་མང་པོ་ཅིག་ཐེངས་མ་མང་པོ་ཆགས་འགྲོ་གི་འདུག་བ་དེ་འདྲ་ཡིན་དུས་ཅིག་རྒྱ་གར་ནང་ང་ཚོས་ཅིག་སྲིད་དོན་གྱི་ཐོག་ནས་རྒྱབ་རོགས་བཙལ་ཡ་དང་ཨ་ནེ་ཅིག་རྒྱ་གར་གྱི་དཔོན་རིགས་དེ་ཚོ་ཡང་ཞུ་གཏུགས་བྱེད་ཡ་དང་དེ་འདྲའི་གི་ལས་ཀར་རྣམ་པ་ཚོ་ཡང་ཅིག་སྔོན་མ་དང་མ་འདྲ་བའི་ཅིག་ནུས་པ་ཞིག་ཆེན་པོ་ཐོན་ཡག་གི་དེ་འདྲའི་གི་གཅིག་གི་ཐབས་ཇུས་དང་ཐབས་ལམ་དེ་འདྲའི་རྣམ་པ་ཚོའི་དགོངས་པ་འཁོར་ཡོད་ན། ད་རྒྱ་གར་དེ་གནད་འགག་ཆགས་བསྡད་ཡོད་རེད། ང་རང་སྒེར་གྱི་ཆ་བཞག་པ་ན་རྒྱ་གར་དེ་བོད་ཀྱི་གནད་དོན་སྒང་ལ་ཐད་ཀར་གྱི་འབྲེལ་བ་ཡོད་པའི་རྒྱལ་ཁབ་ཞིག་ཆགས་བསྡད་ཡོད་དུས་ཙམ་པ་དེའི་ཐོག་ནས་ང་ཚོས་ནུས་པ་ཤུགས་ཆེ་སྤེལ་ཐུབ་པས། རྒྱ་གར་གྱི་མི་མང་དང་འགོ་ཁྲིད་དང། གཞུང་དང་ས་བགོས་བར་དང་གང་ཅིའི་ཐོག་ནས་ང་ཚོའི་གྱི་འབྲེལ་བ་ཅིག་སྔར་ལས་ལྷག་ཅིག་བཞག་དགོས་པ་དེ་གནད་འགག་ཆེན་པོ་ཞིག་མཐོང་གི་འདུག་ད་ཡིན་ཡང་ད་ང་ཚོའི་གྱི་གནས་སྟངས་དེ་རྒྱ་གར་ཡིན་པ་ཡིན་ནའི་གི་རྒྱ་དཀར་ནག་གཉིས་ཀྱི་འབྲེལ་བ་དེ་ད་ད་ལྟ་ཅིག་གཟབ་གཟབ་ཞེ་པོ་བྱེད་དགོས་པ་དོགས་ཟོན་ཞེ་པོ་བྱེད་དགོས་པ་རྔམ་དྲག་ཞེ་པོ་བྱེད་དགོས་པ་རེད་བ། གཅིག་ཕར་ཚུར་གྲོགས་པོ་ཡིན་པ་ནི་གྲོགས་པོའི་ཡིད་ཆེས་མེད་པའི་གྲོགས་པོ། རེད་བ། གཅིག་འབྲེལ་བ་བཞག་དགོས་ནི་འབྲེལ་བ་དེ་གཅིག་ཐེ་ཚོམ་གྱི་ངང་ནས་འབྲེལ་བ། རེད་བ། ཨ་འདི་ག་ས་མཚམས་ཀྱི་རྙོག་དྲ་དེ་ཆགས་བསྡད་ཀྱི་རེད་ཁོར་ཡུག་གི་རྙོག་དྲ་ཆགས་བསྡད་ཀྱི་རེད་མ་འོངས་པ་ལ་ནི་ག་ད་གལ་སྲིད་རྒྱ་དཀར་ནག་གཉིས་ཀྱི་འབྲེལ་བ་དེ་ཡག་པོ་མ་ཡོང་བའི་གནས་སྟངས་ཆགས་ན། ཨ་ནི་རྒྱལ་སྤྱི་གི་དཀའ་ངལ་ཆེན་པོ་ཞིག་ཆགས་ཡ་གི་ཉེན་ཁ་ཆེན་པོ་ཡོད་རེད། དུས་ཙམ་པ་ལ། བོད་ཀྱི་གནད་དོན་དེ་དེ་སྔ་ཡིན་པ་ཡིན་ན་ད།

ད་བོད་པའི་གི་འཐབ་རྩོད་དེའི་གི་ཐོག་ནས་ད་རྒྱ་གར་གི་སུ་མཉམ་དུ་འབྲེལ་བ་བཞག་གི་ཡིན་པས། རེད་བ། ག་ཚོད་རྒྱ་གར་ནང་པེན་སེ་འཛམ་གླིང་ནང་ལོགས་ནས་ད་མི་འབོར་མང་ཤོས་རྒྱ་གར་ཆགས་བསྡད་ཡོད་རེད། རེད་བ། བོད་པ་མི་རེ་ངོ་རེ་ནས་འབྲེལ་བ་བཟོ་དགོས་ནའི་གི་ག་ཚོད་བཟོ་དགོས་རེད་བས། དེ་བྱས་ཙམ་པ་ད་རེ་བ་བཟང་པོ་དེ་ག་རེ་ལབ་ན། དེ་སྔ་ངས་ཞུ་རྒྱུ་བྱུང། དེ་བོད་པ་སློབ་ཕྲུག་མང་པོ་ཞེ་པོ་ཅིག། རྒྱ་གར་མཐོ་སློབ་ནང་ལོགས་འགྲིམས་བསྡད་ཡོད་རེད། རྒྱ་གར་མཐོ་སློབ་ནང་འགྲིམས་དུས་ཙམ་པར་ལོ་གསུམ་ཡིན་ནའི་རེད་ལོ་ལྔ་ཡིན་ནའི་གི་སློབ་སྦྱོང་བྱེད་པའི་བརྒྱུད་རིམ་ནང་ལོགས་ལ། གྲོགས་པོ་མང་པོ་བཟོ་དགོས་རེད་རྒྱ་གར་གྲོགས་པོ། རེད་བ། སོ་སོ་གི་ཞོ་ཁའི་ནས་དགོན་ཐང་བོ་དོ་འཛིན་གྲྭ་གཅིག་ནང་ལ་བསྡད་བའི་གི་རྒྱ་གར་གྲོ། རེད་བ། འཛིན་གྲྭ་གཅིག་པོ་དེ་ཚོ་སོ་སོ་གི་འགན་ལ་འཁུར་བའི་ཐོག་ནས་གྲོགས་པོ་བཟོ་དགོས་ཡ་དེ་དཔེ་གལ་ཆེན་པོ་རེད། མ་འོངས་པ་ལ་ན་ཁོ་ཚོ་འགོ་ཁྲིད་ཆགས་ཀྱི་རེད།

རེད་བ། སྔར་ལས་ལྷག་ཅིག་ཡོང་ཐུབ་པའི་གི་རེ་བ་ཞིག་ཡོད་རེད་དེ་ཡོད་ཙམ་པ་དེའི་ཐོག་ནས་ང་ཚོ་གོམ་པ་སྤོ། ད་ད་ལྟ་བར་དུ་སྐུ་ལས་བསྐྱོན་ཡོད་རེད། དེ་སྔ་ཡང་སྐུ་ལས་བསྐྱོན་ཡོད་རེད། མ་འོངས་པ་ལ་ནི་དེ་ལས་ལྷག་ཅིག་ང་ཚོས་ལས་ཀ་བྱེད་དགོས་ཀྱི་གནས་སྟངས་ཤིག་ཆགས་ཀྱི་འདུག་བསམ་གི། ད་ང་རང་ཚོ་གི་ཐོག་ནས་ད་ལྟ་རྣམ་པ་ཚོ་གི་གཞོན་སྐྱེས་དེ་ཚོ་བོད་མིའི་སྒྲིག་འཛུགས་ཀྱི་ཐོག་ནས་ཡང་ལམ་སྟོན་དེ་འདྲའི་མང་པོ་ཅིག་བཟོས་ཡོད་ས་རེད། དེ་འདྲ་ཡིན་དུས་ཡང་ཅིག་དེའི་ལམ་སྟོན་དེ་ཚོ་རོབ་ཙམ་ཅིག་ལེགས་བཤད་ལག་སོན་ཐོབ་གི་ཡོད་ན་ད་ཅིག་ཁ་སང་ངོ་རྒོལ་དང་ཞུ་གཏུག་དང་དེ་འདྲ་བྱེད་དུས་བོད་མིའི་སྒྲིག་འཛུགས་ཀྱི་ཐོག་ནས་ཕར་ཁོ་རང་ཚོ་ལ་ལམ་སྟོན་ག་རེ་གནང་གི་ཡོད་རེད། ད་བོད་མིའི་སྒྲིག་འཛུགས་ངོས་ནས་རྩ་བའི་བོད་མིའི་སྒྲིག་འཛུགས་ཀྱིས་གཏན་ལ་ཕབ་པའི་སྲིད་བྱུས་དེ་གཉིས་སྨན་དབུ་མའི་ལམ་དེ་ཆགས་བསྡད་ཡོད་རེད། དེ་ཡོད་ཙམ་པ་ལ་དང་བླངས་བོད་དོན་ཞུ་གཏུག་ལས་འགུལ་ཡིན་པ་ཡིན་ནའི་གི་ས་གནས་ག་བ་ལ་ཞུ་གཏུག་བྱེད་ཀྱི་ཡོད་ནའི་གི་འདི་ལ་ལྟ་གྲུབ་དང་རུ་བ་ཚོགས་སྡེ་དང་གང་ཅིའི་ཐོག་ནས་དབྱེ་འབྱེད་རྩ་བ་ཉིད་ནས་ཡོད་མ་རེད་སུ་འཛུལ་ནས་གི་དེ་ན་མཉམ་ཞུགས་གནང་ནས་གི་འགྲིག་གི་ཡོད་རེད་ཡིན་ནས་གི་དེའི་ནང་ལ་ད་ལྟ་རྩ་བའི་གི་ག་རེ་ལབ་ན་བོད་མིའི་སྒྲིག་འཛུགས་གི་གཏན་ལ་ཕབ་པའི་སྲིད་བྱུས་དེ་ང་ཚོ་ཨེ་འདྲ་རེད་ད་ཞེས་ཞེས་ཞུ་དགོས་དེ་གནད་འགག་ཆེན་པོ་རེད། གང་ཡིན་ཟེར་ན་བོད་རྒྱ་ཆེ་མི་མང་གི་ཚབ་མཚོན་གི་མཚོན་རྟགས་ཆེ་ཤོས་དེ་བོད་མིའི་སྒྲིག་འཛུགས་ཆགས་བསྡད་ཡོད་རེད་དེ་བྱས་ཙང་བོད་མིའི་སྒྲིག་འཛུགས་གི་ད་སྤྱི་འཐུས་གི་གཏན་ལ་ཕབ་པའི་གི་སྲིད་བྱུས་དེ་ད་ལྟ་གཉིས་སྨན་དབུ་མའི་ལམ་དེ། འདིའི་སྒང་ལ་ཤར་བསྐྱོད་བྱས་བྱས་འགྲོ་བསྡད་ཡོད་ཙམ་པ་ལ་འདི་སྟེ། ད་སུ་ལ་ཡིན་པར་ནས་ཀྱི་འདི་བཀའ་མོལ་གནང་དགོས་དེ། གལ་ཆེན་པོ་ཆགས་ཀྱི་ཡོད་རེད། དེ་དང་སྦྲགས་བྱས་བྱས་ཨ་ནི་སོ་སོའི་ངོས་ནས་སོ་སོའི་གི་སྒེར་གྱི་བསམ་ཚུལ་བཤད་དང་སྒེར་གྱི་ངོས་ནས་ལྟ་གྲུབ་ག་རེ་ཡིན་པ་འདི་རྗེས་ལ་བཤད་པ་ཡིན་ན་འདི་མ་འགྲིག་པ་ཡོད་མ་རེད། འདི་གཅིག་ཞུ་གི་ཡོད་རེད་འདི་ཡོད་ཙམ་པ་ལ་ད་ལྟའི་ཆ་ནས་ཡིན་པར་ནས་ཀྱི་བོད་མིའི་སྒྲིག་འཛུགས་ངོས་ནས། རེད་པ། དེ་ནི་བོད་ཀྱི་བོད་རྒྱ་ཆེ་མི་མང་གི་མངོན་འདོད་གྲུབ་པས་བོད་རྒྱའི་དཀའ་རྙོག་དེ་གང་མགྱོགས་མགྱོགས་ཀྱིས་སེལ་ཐུབ་པ་དེ་ང་ཚོའི་ད་ལྟའི་ལས་འགན་ཆེ་ཤོས་ནང་ཆེ་ཤོས་དེ་ཆགས་བསྡད་ཡོད་རེད། དེ་སོང་ཙང་དེའི་ཐོག་ནས་ད་གཞོན་སྐྱེས་མང་པོ་ཞིག་ཅིག་ད་ལྟ་ཕྱི་རྒྱལ་ནང་ཡོད་པ་ནས་རྒྱ་གར་ནང་ཡོད་པ་ནས་ག་པར་ཡོད་པ་ནས་ཀྱི། ད་འདི་བསྒྲུབ་དགོས་པའི་ཆེད་དུ་སྒྲུབ་པ་ལ་བསམ་བློའི་རྒྱབ་ལྗོངས་དེ།

བོད་མཐོ་སྒང་གི་ཆུ་དང་བརླན་གཤེར་གྱི་གནམ་གཤིས་ནི་རྒྱ་ནག་གི་ལྷོ་ཕྱོགས་ས་ཁུལ་ནང་གངས་བབས་ཤུགས་ཇེ་ཆེར་འགྲོ་མིན་དང་འབྲེལ་བ་ཆེན་པོ་ཡོད་པའི་སྐོར་རྒྱ་ནག་གི་ཁོར་ཡུག་ཐོག་ལ་ཉམས་ཞིབ་ཚན་རིག་པས་ངོས་འཛིན་གནང་གི་ཡོད་པའི་གནས་ཚུལ་འདུག་དེ་ཡང། བོད་མཐོ་སྒང་ནི་ཨེ་ཤི་ཡའི་མངའ་ཁུལ་གྱི་ཆུ་དང་གནམ་གཤིས་འགྱུར་ལྡོག་གི་ཐོག་ལ་གལ་ཆེའི་འབྲེལ་བ་ཡོད་པ་མ་ཟད། དེ་ལ་བརྟེན་པས་རྒྱ་ནག་ནང་ཁ་བ་བབས་པའི་ཤུགས་རྐྱེན་བཟོ་གི་ཡོད་པའི་སྐོར་བཀོད་འདུག། G20 ཞེས་པའི་དཔལ་འབྱོར་ཡར་ཐོན་ལྡན་པའི་རྒྱལ་ཁབ་ཉི་ཤུའི་ཚོགས་ཆེན་ཐོག་ལ་རྒྱ་ནག་གཞུང་གིས་བོད་ནང་གི་བོད་ཕྲུག་ཚོ་བཙན་ཤེད་ཀྱིས་གཏན་སྡོད་སློབ་གྲྭའི་ནང་བཅུག་པའི་གནས་སྟངས་སྐོར་ལ་གླེང་སློང་གནང་དགོས་ཞེས་ཨོ་སི་ཀྲེ་ལི་ཡའི་བོད་དོན་ལྷན་ཚོགས་ཀྱིས་ཨོ་སི་ཀྲེ་ལི་ཡའི་གཞུང་ལ་འབོད་སྐུལ་ཞུས་ཏེ་ཞུ་གཏུག་ཐོག་ལ་མཚན་རྟགས་བསྡུ་རུབ་གནང་སྟེ་རྒྱབ་སྐྱོར་ཞུ་མཁན་སུམ་སྟོང་ལྔ་བརྒྱ་ལྷག་བྱུང་ཡོད་པ་རེད་འདུག།